ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་རེ་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་རྣམས་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁ་བསྩལ་བཞིན་པར་དད་ལྡན་པ་ཚོར་དགའ་དད་སྤྲོ་གསུམ་གྱི་ཚོར་བ་བྱུང་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་བྱམས་བརྩེ་ལྟེ་གནས་ཁང་དུ་ཕྱག་ལས་གནང་བའི་རིང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞེས་པའི་སཱི་ཤེས་ཡོན་གྱི་སློབ་གཞིར་ལེགས་སྐྱེས་ཆེན་པོ་ཕུལ་ཡོད་པ་སོགས་ཁོང་གི་སྐོར་ངོ་སྤྲོད་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང།
མཇུག་ཏུ་འདས་པའི་ལོ་གཅིག་གི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཛད་པ་དུ་མ་ཞིག་བསྐྱངས་ཡོད་པ་ནས་ཕྱོགས་བསྡུས་ཞུས་པ་ཞིག་དང་དེ་བཞིན་བོད་དང་འབྲེལ་བའི་གནས་ཚུལ་གལ་ཆེ་ཁག་ཅིག་ཕྱོགས་བསྒྲིགས་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་རྣམས་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁ་བསྩལ་བཞིན་པར་དད་ལྡན་པ་ཚོར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་བྱུང་ཡོད་པའི་སྐོར་ལ། གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ། གསུང་ཆོས་སོགས་ཀྱི་མཛད་འཆར་ཁག་བཀའ་དྲིན་བསྐྱངས་གནང་མཛད་པའི་རྗེས་སུ་ཟླ་བ་འདིའི་ཕྱི་ཚེས་བཞི་ནས་བཟུང། གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་གནང་བའི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་བསྩལ་རྒྱུ་དབུ་འཛུགས་གནང་བ་ལྟར་ཟླ་བ་འདིའི་ཕྱི་ཚེས་ལྔ་ཉིན། དད་ལྡན་ཆོས་ཞུ་བ་ལྔ་བརྒྱ་བརྒལ་བ་ཞིག་ལ་མཇལ་ཁ་བསྩལ་གནང་བའི་ཁོངས་སུ། འབྲུག་ནས་ཕེབས་པ་དགུང་ལོ་བརྒྱད་ཅུ་ལ་སོན་པ་རྡོ་རྗེ་དབང་མོ་ལགས་ཀྱིས་གསུངས་ན། ད་ལན་ཁོང་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་བཅར་བྱ་རྒྱུའི་གོ་སྐབས་ཐོབ་པར་ཁོང་གི་བསམ་པའི་རེ་བ་འགྲུབ་སོང། ད་ཤི་ནས་འགྱོད་པ་མེད་ཅེས་གསུངས་གནང་བྱུང། ཨ་རིའི་གཙོ་འགན་རིན་པོ་ཆེ་རྒྱ་གར་མཇལ་ཁ་ཞུ་ཡི་ཞུ་ཡི་ལ་བསམ་བཟོ་བྱས་ལ་ད་ད་རེ་གནང་དགོས་འདུག་གི་ད་ད་ཤི།

ད་རེས་ང་རང་ཁོང་གི་མཇལ་ཁ་ཐོབ་པ་དེ་ཐེངས་གཉིས་པ་ཞིག་ཆགས་ཀྱི་ཡོད་ལ། སྐབས་དེར་ངས་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་བརྒྱབ་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། དེ་མཚུངས་ཝེཏ་ནམ་དད་ལྡན་ཆོས་ཞུ་བ་མཇལ་ཁ་བཅར་མཁན་ཁག་ཅིག་ནས་ཝེཏ་ནམ་མི་རིགས་ཚོས ྋགོང་ས་མཆོག་ལ་དགའ་མོས་ཆེན་པོ་ཡོད་པ་དང་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་པའི

ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Michael McCaul མཆོག་གིས Thermo Fisher གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་ཆས་འཚོང་རྒྱུར་མཚམས་འཇོག་བྱས་པའི་ཐག་གཅོད་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང། དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་ཆས་དང་འཕྲུལ་རིག་སྣ་ཚོགས་བེད་སྤྱོད་བྱས་ཏེ་ཞིབ་བཤེར་དང་གོང་གནོན་བྱེད་རྒྱུ། དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་གྱི་མི་རྣམས་དམིགས་འབེན་དུ་བཅུག་སྟེ་ངོ་བོ་དབྱེ་ཞིབ་བྱེད་བཞིན་པ་མཐོང་རྒྱུ་ཡོད་ཅིང། Thermo Fisher གྱིས་ཡོ་ཆས་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང། ཚོང་འབྲེལ་སྡེ་ཁག་གཞན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱ་དགོས་པ་རེད་ཅེས་བརྗོད་འདུག་ལ་ཁོང་གིས་ད་དུང་ཨ་རི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་གོང་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རོགས་འདེགས་བྱེད་རྒྱུ་ཡོད་མ་རེད་ཅེས་གསུངས་འདུག། རྒྱ་ནག་ནི་ཨ་མི་རི་ཀའི་གཞུང་གིས་ཆོས་དད་རང་དབང་གི་ཐོག་རྡོག་རོལ་གཏོང་མཁན་གྱི་ཐུགས་འཚབ་བྱེད་བཞིན་པའི་དམིགས་བཀར་མིང་འདོན་བྱས་པའི་ཡུལ་གྲུའི་ཁོངས་སུ་བཅུག་ཡོད་པ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བིལ་ཀན་མཆོག་གིས་ཕྱི་ཟླ་དང་པོའི་ཚེས་ལྔ་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་གསུངས་འདུག་ཅིང། འདི་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་གཏན་འབེབས་གནང་བའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཁྲིམས་ཡིག་འབྲུ་དོན་གསལ་བསྒྲགས་གནང་བ་ཞིག་ཡིན་འདུག་ཨ་མི་རི་ཀའི་གཞུང་གིས་ཆོས་དད་རང་དབང་གི་གནས་སྟངས་ཧ་ཅང་སྐྱོ་བོ་ཡོད་པའི་དམིགས་བཀར་ཐུགས་གཟབ་ཞིབ་བཤེར་མིང་འདོན་བྱས་པའི་རྒྱལ་ཁབ་བཅུ་གཉིས་ཀྱི་ཁོངས་སུ་འབར་མ་དང་ཁུ་པ། བྱང་ཀོ་རི་ཡ་ཨི་རན་སོགས་ཀྱང་མིང་འདོན་གནང་འདུག་ཡང་རང་དབང་ཅན་གྱི་ངོ་བོ་ལྡན་པའི་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱིས་ཕྱི་ཟླ་དང་པོའི་ཚེས་ལྔ་ཉིན་རྒྱ་ནག་གི་ཐོག་འཛིན་པའི་འཕར་སྣོན་སྲིད་ཇུས་ཀྱི་ཡིག་ཆ་ཞིག་གི་འདོན་སྤེལ་གྱིས། འཕྲུལ་རིག་དང་རྒྱལ་མཚམས་བརྒལ་ཏེ་དྲག་གནོན་གྱི་བྱ་སྤྱོད་སྤེལ་བ། དེ་བཞིན་ཆབ་སྲིད་ཀྱི་ཤུགས་རྐྱེན་ངན་པ་སྤྲོད་ཐབས་བྱེད་པར་གདོང་ལེན་བྱེད་ཆེད་དམིགས་པ་ཞིག་ཡིན་པ་གསལ་བསྒྲགས་ཀྱི་འགོ་བརྗོད་དུ་བཀོད་པ་ཞིག་འདོན་སྤེལ་གནང་བའི་ནང། ཨ་མི་རི་ཀ་དང་རྒྱ་ནག་རྒྱལ་ཁབ་གཉིས་ཀྱི་དབར་མི་མཐུན་པའི་ཆ་ལྟེ་བ་གཅིག་ནི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་སྤྱི་དང་ཡང་སྒོས་བོད་བརྒྱུད་ནང་བསྟན་དང་ཨུ་གུར་དང་ཊར་ཀི་ཁ་ཆེ་ཡེ་ཤུའི་རྣམ་དག་དང་གསར་མ་བ་ཕ་ལུང་ཀོང་ཉམས་ལེན་པ་བཅས་ཚུད་པའི་རྒྱ་ནག་ནང་གི་ཆོས་དད་པའི་རུ་ཁག་གི་ཆོས་དད་རང་དབང་ལ་རྒྱ་ནག་གིས་འཆར་གཞི་གོ་རིམ་ལྡན་པའི་སྒོ་ནས་རྡོག་རོལ་ཧ་ཅང་ཆེན་པོ་བཏང་གི་ཡོད་པ་འདི་རེད་ཅེས་བཀོད་འདུག་དེ་བཞིན་སྲིད་བྱུས་ཀྱི་ཡིག་ཆ་བཏོན་པ་དེའི་ནང། རྒྱ་ནག་གཞུང་གིས་ཕྱི་ཕྱོགས་ཡུལ་གྲུ་ཁག་ཏུ་གནས་པའི་རྒྱ་གཞུང་དང་ལྟ་སྤྱོད་མི་མཐུན་པའི་བོད་བརྒྱུད་ནང་པ་དང་ཨུ་གུར་ཁ་ཆེ་ཚུད་པའི་ཆོས་ལུགས་སྡེ་ཁག་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་པ་རྣམས་ལ་སུན་གཙེར་བཟོ་བ་དང་འཇིགས་སྣང་སྐུལ་བ། རྡུང་རྡེག་གཏོང་བ་སོགས་ནན་ཏན་གྱི་བྱེད་སྒོ་སྤེལ་གྱི་ཡོད་པ་རེད་ཅེས་ཐེར་འདོན་གནང་འདུག།
སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གསུམ་ནས་ཚེས་བཞི་བར་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཁྱབ་ཁོངས་གློག་ཀླད་སྡེ་ཚན་གྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་སྐོང་ཚོགས་ཞུས་པའི་བོད་མིའི་བརྡ་འཕྲིན་འཕྲུལ་ལས་ཆེད་ལས་པའི་ཚོགས་འདུ་ཐེངས་གཉིས་པ་ལེགས་པར་མཇུག་སྒྲིལ་གནང་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་གནས་ཚུལ་བཀོད་པའི་ལྟར་ན། ཐེངས་འདིའི་ཚོགས་འདུའི་དམིགས་ཡུལ་གཙོ་བོ་ནི་བོད་མི་ནང་ཁུལ་གྱི་བརྡ་འཕྲིན་ལག་རྩལ་གྱི་སློབ་ཐོན་གསར་པ་རྣམས་ལ་ལས་ཀ་འཚོལ་བའི་གོ་སྐབས་བསྐྲུན་པ་དང་ཁོང་ཚོའི་འཇོན་ནུས་གོང་འཕེལ་གཏོང་རྒྱུ་དང། དེ་བཞིན་བོད་གཞུང་དང་བོད་མིའི་སྤྱི་ཚོགས་གཉིས་ཀྱི་ལས་ཀའི་གོ་སྐབས་ཡོད་པའི་མི་སྣ་རྣམ་དཔྱོད་ཅན་རྣམས་ཕན་ཚུན་འབྲེལ་མཐུད་བྱེད་རྒྱུ་དེ་ཡིན་པ་རེད་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནི་མཛད་སྒོའི་སྐུ་མགྲོན་གཙོ་བོ་དེ་ཡིན་ལ། ཁོང་གིས་བོད་པའི་ནང་བརྡ་འཕྲིན་ལག་རྩལ་གྱི་ཆེད་ལས་པ་གསར་པ་ཚོར་འཕེལ་རྒྱས་དང་གོ་སྐབས་གང་ཡོད་བེད་སྤྱོད་གཏོང་རྒྱུ་ནི་གལ་ཆེན་པོ་ཞིག་ཡིན་པའི་སྐོར་ལ་གསུང་བཤད་གནང་འདུག་ཁོང་གིས་ད་དུང་དབུས་བོད་མིའི་སྒྲིག་འཛུགས་ཀྱི་གཞི་གྲངས་མང་པོ་ཞིག་གྲངས་སྒྱུར་ཅན་དུ་འགྱུར་བའི་ཐད་ལ་གོམ་པ་གང་དང་གང་སྤོས་ཡོད་པ་སོགས་གཏམ་བཤད་གནང་སྟེ་མཛད་སྒོར་ཞུགས་མཁན་ཚོར་འགྲེལ་ཁྲིད་གནང་ཡོད་པ་རེད། གཞན་ཡང་ཨ་རིའི་རོགས་ཚོགས་ཀྱི་རཱད་རཱ་ནི་ཏུ་ཀུ་རཱ་ཡིས་བཙན་བྱོལ་བོད་མིའི་སྤྱི་ཚོགས་ནི་འཛམ་གླིང་གི་བཙན་བྱོལ་སྤྱི་ཚོགས་ཁྲོད་ནས་འཕེལ་རྒྱས་ཆེ་ཤོས་དེ་ཡིན་ཞིང་ཁོང་གིས་བོད་མི་ཚོར་མུ་མཐུད་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་ཡོད་པ་བཅས་དབུས་བོད་མིའི་སྒྲིག་འཛུགས་ཀྱིས་གནས་ཚུལ་སྤེལ་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨི་ཊ་ལི་ནང་རྟེན་གཞི་བྱས་པའི་འོད་ཟེར་ཚོགས་པའི་སྐུ་ཚབ་རྣམས་ཟླ་བ་དང་པོའི་ཚེས་གསུམ་ཉིན་རྒྱ་གར་རྡ་རམ་ས་ལར་ཕེབས་ཡོད་པ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་གི་དྲུང་ཆེ་ཟླ་བ་ཚེ་རིང་ལགས་དང་ལས་འཆར་མཐུན་སྦྱོར་བ་ཚེ་རིང་ལགས། ཨོ་ཏི་ཤ་ཡི་ལས་བྱེད་པ་བསྟན་འཛིན་ཆོས་ལྡན་ལགས་བཅས་དང་མཇལ་འཕྲད་བྱུང་སྟེ་སྨན་བླ་སྨན་ཁང་བསྐྱར་གསོའི་ལས་འཆར་ལ་འོད་ཟེར་ཚོགས་པས་མ་དངུལ་སྤྲོད་ཕྱོགས་ཐད་ལ་གྲོས་བསྡུར་བྱས་ཡོད་པ་རེད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱིས་ཟླ་བ་དང་པོའི་ཚེས་བཞི་རེས་གཟའ་ཕུར་བུའི་ཉིན་གནས་ཚུལ་བཀོད་པའི་ལྟར་ན། སྨན་བླ་སྨན་ཁང་གི་ཐོག་ཁེབས་ལ་གས་སྲུབས་དང། ཤིང་སྒོ་རྣམས་གུག་གུག་ཆགས་པ། ཚོན་རྩི་རྣམས་རྙིང་པ་ཆགས་པ་སོགས་ཀྱིས་བསྐྱར་གསོའི་ལས་གཞི་འདི་མེད་ཐབས་མེད་པ་ཞིག་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག་འོད་ཟེར་ཚོགས་པའི་མ་དངུལ་སྦྱིན་བདག་གིས་སྨན་བླ་སྨན་ཁང་གི་གནས་སྟངས་ཐད་ལ་རོགས་རམ་ཤུགས་ཆེ་ཡོད་པར་ཐུགས་རྗེ་ཆེ་ཞུས་པ་བཅས་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་བཀོད་འདུག། ཧོང་ཀོང་གི་དམངས་གཙོར་དགའ་ཞེན་ཆེ་བའི་ཚོང་པ་གྲགས་ཅན་ཇི་མི་ལའེ་ལགས་ཀྱི་ཁྲིམས་རྩོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་མནར་གཅོད་ཕོག་པར་ལྟ་སྐྱོང་གནང་མཁན་མཁས་དབང་ལ་དམངས་གཙོའི་ལས་འགུལ་སྤེལ་མཁན་ལ་ནག་ཉེས་མ་བཙུགས་པའི་གོང་བཙོན་ཁང་ནང་ལ་མནར་གཅོད་བཏང་བའི་དཔང་རྟགས་ཀྱི་ཐོག་རྟོག་ཞིབ་གནང་དགོས་པའི་འབོད་སྐུལ་ཞུས་བཞག་དེ་ཡང་ཇི་ནི་ཝ་ནས་རུའུ་ཏྲ་གསར་འགྱུར་ལས་ཁང་གིས་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བའི་ནང་རྒྱུན་དུ་རྒྱ་ནག་ལ་སྐྱོན་འཛུགས་བྱ་མཁན་དགུང་གྲངས་བདུན་ཅུ་དོན་དྲུག་ལ་ཕེབས་པ་ཇི་མི་ལའི་ལགས་སུ། རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་དང་འགལ་བའི་ཐོག་ནས་རྒྱ་ནག་དང་ཧོང་ཀོང་ས་གནས་སྲིད་གཞུང་ལ་ངོ་རྒོལ་བྱ་དགོས་པའི་གནས་ཚུལ་བཀོད་སྤེལ་བྱས་པ་དང་ཕྱི་རྒྱལ་བ་དང་ལག་འབྲེལ་བྱས་ནས་ངན་པ་ཁ་མཐུན་བྱས་པའི་ནག་ཉེས་གཉིས་ཀྱི་ཐོག་ཁྲིམས་ཞིབ་བྱ་མུས་ཡིན་ཀྱང་རེས་གཟའ་མིག་དམར་ཉིན་ཁོང་གིས་ནག་ཉེས་དེ་གཉིས་ལ་ངོས་ལེན་གནང་མི་འདུག་ཇི་མི་ལའི་ལགས་ཀྱི་ཁྲིམས་རྩོད་རུ་ཁག་གིས་དམངས་གཙོའི་ལས་འགུལ་སྤེལ་མཁན་ཨན་ཌི་ལི་ལགས་སུ། ཇི་མི་ལའི་ལགས་དང་ལྷན་དུ་ཕྱི་རྒྱལ་བ་དང་ལག་འབྲེལ་བྱས་ནས། རྒྱལ་ནང་བདེ་སྲུང་དང་འགལ་བའི་ངན་བྱུས་བྱས་པའི་ནག་ཉེས་ཁོང་གིས་ཁས་ལེན་མ་བྱས་པའི་གོང་ཁོང་ལ་བཙོན་ཁང་ནང་ལ་སྡུག་སྦྱོང་མནར་གཅོད་བཏང་ཡོད་པའི་དཔང་རྟགས་ཡིད་ཆེས་བྱ་རུང་བ་དེ་འདྲ་ཡོད་པ་ཇི་མི་ལའི་ལགས་ཀྱི་ཁྲིམས་རྩོད་རུ་ཁག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག་འོན་ཀྱང་མཉམ་འབྲེལ་རྒྱལ་ཚོགས་ཀྱི་མནར་གཅོད་དང་མི་སྤྱོད་ལས་འདས་པའི་ཉེས་རྡུང་ཕོག་མི་རྣམས་ལ་ལྟ་སྐྱོང་གནང་མཁན Alice Jill Edward ལགས་ཀྱིས་ད་ལྟ་དེའི་སྐོར་གང་ཡང་གསུངས་མི་འདུག་རུ་ཏྲ་གསར་འགྱུར་ལས་ཁང་གིས་ཧོང་ཀོང་ས་གནས་སྲིད་གཞུང་ལ་འདིའི་ཐད་བཀའ་འདྲི་ཞུས་པའི་ལན་དུ། ཁ་སང་རེས་གཟའ་པ་སངས་ཉིན་ཧོང་ཀོང་གཞུང་གི་མགྲིན་ཚབ་པས་ཁྲིམས་བཤེར་བྱེད་སྐབས་མཉམ་འབྲེལ་རྒྱལ་ཚོགས་ཀྱི་དཔང་པོ་དགོས་ཟེར་བ་དེར་མཐའ་གཅིག་ཏུ་དགག་པ་དང་ངོ་རྒོལ་ཡོད་ཅེས་བཤད་བཞག་ཧོང་ཀོང་གཞུང་གི་ཁྲིམས་གཏུགས་བྱ་ཡུལ་ཇི་མི་ལའི་ལགས་དང་ཨན་ཌི་ལི་གཉིས་ལ་གྲོས་ངན་བཤམས་པའི་ནག་ཉེས་ཁག་གཉིས་བཙུགས་ཡོད་པ་དང། ལིས་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རོགས་པ་མི་བཅུ་གཅིག་དང་ལྷན་དུ་གྲུ་གཟིངས་ཀྱི་ཐོག་ཐའེ་ཝན་དུ་འགྲོ་རྩིས་བྱས་པའི་སྐབས་རྒྱ་ནག་གི་དཔོན་རིགས་ཀྱིས་ལམ་བར་ནས་འཇུ་བཟུང་བྱས་ཏེ་ད་ལྟ་ཧོང་ཀོང་གི་བཙོན་ཁང་ནང་ལ་ཡོད་བཞིན་པ་རེད། ཨ་རི་དང་རྒྱ་ནག་བར་ཕྱི་འབྲེལ་གྱི་འབྲེལ་བ་བཙུགས་ནས་ལོ་ངོ་བཞི་བཅུ་ཞེ་ལྔ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་རི་དང་རྒྱ་ནག་འབྲེལ་ལམ་ཐོག་ཛ་དྲག་ཆེ་ཤོས་ཀྱི་ལས་དོན་ནི་ཕྱོགས་གཉིས་བར་གོ་རྟོགས་ཡང་དག་དང་མཉམ་འབྲེལ་ཡག་པོ་བཙུགས་རྒྱུ་དེ་ཡིན་ཞིང་འཛམ་གླིང་གི་ཆེད་དུ་དེ་ནི་གདམ་ག་ཞིག་མ་ཡིན་པ་དང་ངེས་པར་དུ་ལག་བསྟར་བྱེད་དགོས་པ་ཞིག་ཡིན་ལུགས་བརྗོད་འདུག་ཝང་དབྱི་ཡིས་གོང་ཞུས་མཛད་སྒོའི་ཐོག་རྒྱ་ནག་ཕྱོགས་ནས་ཨ་རི་དང་རྒྱ་ནག་བར་ཕན་ཚུན་བརྩི་འཇོག་གཞིར་བཞག་གི་ཐོག་ནས་བརྟན་ལྷིང་དང་བརྟན་ལྷིང་དང་བདེ་ཐང། ཕུགས་བརྟན་ལྡན་པའི་འབྲེལ་ལམ་འཛུགས་སྐྲུན་བྱེད་པར་ཆོད་སེམས་བརྟན་པོ་ཡོད་དེ་ཨ་རིའི་ཕྱོགས་ནས་རང་ཉིད་རྒྱལ་ཁབ་ཀྱི་བསམ་བློའི་འཁྱེར་སོ་ལྷོད་ཡངས་སུ་གཏང་དགོས་པ་དང་འདྲ་མཉམ་དང་ཡོངས་འབྲེལ་གྱི་བསམ་བློའི་འཁྱེར་སོ་ཟབ་མོ་ཞིག་བཟུང་སྟེ་རྒྱ་ནག་གི་མངའ་ཁོངས་ས་མཐའི་བདག་དབང་སྲུང་སྐྱོབ་ཐེ་བའི་རྒྱ་ནག་མི་དམངས་དང་རྒྱ་ནག་ཡར་རྒྱས་ཀྱི་ལམ་ཕྱོགས་བཅས་ཀྱི་གདམ་གར་བརྩི་བཀུར་བྱེད་དགོས་པ་བརྗོད་ཡོད་པ་རེད། རྟོག་ཞིབ་པ་ཚོས་ལོ་གསར་པ་འགོ་བཙུགས་པ་དང་ཟིང་ཆ་གསར་པ་ཞིག་གིས་ཨ་རི་དང་རྒྱ་ནག་བར་གྱི་འབྲེལ་ལམ་ལ་གཏོར་བརླག་གཏོང་སྲིད་པའི་སེམས་ཁྲལ་བྱེད་ཀྱི་ཡོད་པ་རེད་འདུག་རྒྱ་ནག་རྒྱལ་ས་པེ་ཅིང་ནང་གི་ཨ་རིའི་གཞུང་ཚབ་ཁང་གི་འགན་འཛིན་གཞོན་པ David Meale གོང་ཞུས་མཛད་སྒོར་ཕེབས་མཁན་ཁོངས་སུ་ཡོད་པ་དང་ཁོང་གིས་ལོ་གསར་པའི་ནང་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་མུ་མཐུད་འགན་འཁུར་ཆེན་པོས་འཛིན་སྐྱོང་བྱེད་པར་ཁོང་དང་ཁོང་གི་ལས་རོགས་ཚོས་རྒྱ་ནག་དང་མཉམ་འབྲེལ་བྱེད་རྒྱུར་རེ་སྒུག་བྱེད་ཀྱི་ཡོད་ཅེས་བརྗོད་འདུག།
ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བྱམས་བརྩེའི་བསྟི་གནས་ཁང་དུ་ཕྱག་ལས་གནང་བའི་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞིའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞེས་པའི་སིའི་ཤེས་ཡོན་གྱི་བསླབ་གཞིར་ལེགས་སྐྱེས་ཆེན་པོ་ཕུལ་ཡོད་ལ། ད་དུང་བོད་དང་ཚན་རིག་ལས་གཞི་དེའི་ཐོག་ཕྱག་ལས་གནང་སྟེ་སྐྱེ་དངོས་དང་དབང་རྩ་ཚན་རིག་དཔེ་དེབ་བོད་བསྒྱུར་ཞུ་མཁན་རྐང་གྲས་ཤིག་ཡིན་པ་སོགས་ཁོང་གིས་སཱིའི་ཤེས་ཡོན་དང་ཚན་རིག་གི་ཐོག་ལ་མཛད་རྗེས་ཆེན་པོ་བཞག་ཡོད་པའི་སྐོར་ངོ་སྤྲོད་གནང་བ་ཞིག་གསན་རོགས་གནང།
ཉེ་ཆར་ཨ་མི་རི་ཀའི་མངའ་སྡེ་ཝ་ཤིང་ཊོན་གྱི་གྲོང་ཁྱེར་ནེའུ་ཕོར་ནང་ནས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་གར་སོང་མེད་པའི་གནས་ཚུལ་ཐོན་ཏེ་བཙལ་འཚོལ་བྱས་པའི་རྗེས་ད་ཆ་ཁོང་གི་ཆོས་ཚོགས་ཉེ་འཁྲིས་ཀྱི་རྫིང་བུའི་ནང་ནས་ཕུང་པོ་ཞིག་རྙེད་སོན་བྱུང་བ་དེ་ནི་ས་གནས་ཉེན་རྟོག་པས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཡིན་པར་ཚོད་དཔག་བྱས་ཡོད་པའི་སྐོར

ཨེ་མེ་རི་ཡི་བོད་དང་ཚན་རིག་ལས་གཞིའི་ཐོག་ནས་སྐྱེ་དངོས་དང་དབང་རྩ་རིག་པའི་དཔེ་དེབ་མི་ཉུང་བ་ཞིག་བོད་བསྒྱུར་ཞུ་མཁན་རྐང་གྲས་ཤིག་ཡིན་པའི་སྐོར་ལ་ཨེ་མེ་རི་སིའི་ཤེས་ཡོན་ཟབ་ཁྲིད་པ་དང་ཨེ་མེ་རི་དང་བོད་ཀྱི་ཚན་རིག་གི་ལོ་ཙཱ་བ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་གསུངས་བྱུང། དགེ་བཤེས་དགྲ་འདུལ་ལགས་ང་ཚོའི་ཨེ་མེ་རི་གཙུག་ལག་སློབ་གཉེར་ཁང་ལ་ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར་དུ་ལ་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞིར་བཞག་བཟང་སྤྱོད་བསྟི་གནས་ཁང་དུ་ལ་ནི་ཀྱི་མིང་བསྡུས་པ་ཡིན་ན་ཨ་ནི་ཨེ་མོ་རི་ཡི་བྱམས་བརྩེའི་བསྟི་གནས་ཁང། དེའི་ནང་ལོགས་ལ་ཨ་ནི་དུས་ཕྱག་ལས་གནང་བ་རེད། སྤྱིར་བཏང་བསྟི་གནས་ཁང་ལ་ལས་གཞི་གཙོ་བོ་ཁ་ཤས་ཤིག་ནང་ལོགས་ནས་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ནང་ལོགས་ལ་དུས་ལོ་ཙཱ་བ་བགྲེས་པའི་མིང་ནས་སྐུ་འགན་བཞེས་ནས་དུས་ཕྱག་ལས་གནང་ཡོད་རེད། ཨ་ནི་དགེ་བཤེས་ལགས་དེ་ལ་ཕྱག་ལས་གནང་བའི་རིང་དེ་ལ་ཧ་ལས་ཡག་གི་མཛད་རྗེས་ཆེན་པོ་དུས་བྱུང་ཡོད་རེད། ཨ་ནི་ང་ཚོས་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་འདི་འགོ་བཙུགས་ནས་ལོ་རེ་གཉིས་གསུམ་བཞི་ཙམ་མ་གཏོགས་འགྲོ་ཡོད་མ་རེད། ཨ་ནི་དགེ་བཤེས་ལགས་ཕྱག་ལས་གནང་བའི་རིང་དུ་ལ་ང་ཚོ་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་དྲུག་གི་བསླབ་གཞི་བྱེད་པ་དེའི་ནང་ལོགས་ལ་སྐྱེ་དངོས་དང་ཨ་ནི་དབང་རྩ་ཚན་རིག་གི་སློབ་དེབ་ཕལ་ཆེར་དགུ་བཅུ་ཞིག་བོད་བསྒྱུར་གནང་ཡོད་རེད། ཨ་ནི་དེ་ཡིན་པ་སོང་ཙང་ཧ་ལས་ཀྱི་ད་མཛད་རྗེས་ཆེན་པོ་རེད། དེ་ནི་གང་ལྟར་སློབ་དེབ་དེ་ཚོ་བསྒྱུར་གིན་བསྒྱུར་གིན་ལ་ང་ཚོ་ཐ་སྙད་གསར་པ་བཟོ་དགོས་ཡ་མང་པོ་ཡོང་གི་རེད་ཚན་པ་སོ་སོའི་ནང་ལོགས་ལ། ཨ་ནི་ཐ་སྙད་གསར་པ་གང་བཟོ་བ་དེ་ང་ཚོ་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་གི་ལོ་ཙཱ་བ་ཚོས་ཐ་སྙད་བཟོས་ནས་གཅིག་བེད་སྤྱོད་བྱས་བཞག་པ་དེ་འདྲ་མ་ཡིན་པ། ཨ་ནི་ལོ་འཆར་ཅན་ང་ཚོའི་ཚན་རིག་གི། གཏན་འབེབས་ཀྱི་ཚོགས་འདུ་ཆེན་པོ་ཞིག་ཚོགས་ཀྱི་ཡོད་རེད་དེའི་ནང་ལོགས་ལ་ཨ་ནི་དགེ་བཤེས་ལགས་ཡང་མཉམ་ཞུགས་གནང་ནས་ཨ་ནི་ཐ་སྙད་གཏན་འབེབས་བྱས་ནས་ད་ལྟ་བར་དུ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ངོས་ནས་དགེ་བཤེས་ལགས་མཉམ་ཞུགས་གནང་པའི་རིང་དེ་ལ་ཐ་སྙད་ཕལ་ཆེར་དྲུག་སྟོང་ལྷག་ཅིག་ང་ཚོ་གཏན་འབེབས་བྱུང་ཡོད་རེད་ཨ་ནི་དེ་ཆ་ཚང་ཅིག་ད་ལྟ་ང་ཚོ་ཚིག་མཛོད་ཅིག་གི་ནང་ལོགས་ལ་མ་བཏོན་ནས། ད་ལྟ་ང་ཚོ་དྲ་རྒྱའི་ནང་ལོགས་ནས་ཕབ་ལེན་ཞུ་ཡ་འདུག་བྱས་ནས་དགེ་བཤེས་ལགས་དཔེ་མཛད་རྗེས་ཆེན་པོ་རེད། ལྷག་དོན་དགེ་བཤེས་དགྲ་འདུལ་ལགས་ནི་ཁྱོན་ཡོངས་ནས་ཁྱད་ཡོན་ཆེ་བ་ཡོད་པའི་དཔེ་མཚོན་ཙམ་ཞུས་ན་ཨེ་མེ་རི་བོད་དང་ཚན་རིག་ལས་གཞིའི་ཐོག་ནས་རྒྱ་གར་ནང་གི་གདན་ས་སོགས་ན་ཚན་རིག་པ་གོ་སྒྲིག་ཞུས་ཏེ་སློབ་ཁྲིད་གནང་མཁན་ཚོའི་གསུང་སྒྱུར་གནང་བའི་སྐབས་དཀའ་ཚེགས་མེད་པར་ཚན་རིག་གི་ཐ་སྙད་དང་ནང་དོན་ཐོག་ལ་གོ་དོན་རྟོགས་བདེ་བ་བྱུང་ཡོད་པ་ནི་ཚན་རིག་པ་དང་ཚན་རིག་སློབ་གཉེར་བྱེད་མཁན་དགེ་འདུན་པ་སོགས་ལ་ཕན་ཐོགས་ཆེན་པོ་བྱུང་བ་མ་ཟད་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་གཞི་ལེགས་སྐྱེས་ཆེན་པོ་ཕུལ་ཡོད་པ་རེད་འདུག། ད་ནང་བཞིན་ཕ་གིར་ས་གནས་ས་ཐོག་ལ་ཕེབས་ནས་ཚན་རིག་སློབ་ཁྲིད་བྱེད་པའི་སྐབས་སུ་མ་དངུལ་གསུང་སྒྱུར་གནང་ཡ་གི་ཞབས་ཞུ་ཆེན་པོ་བསྒྲུབས་ཡོད་རེད། ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་བཅུ་གསུམ་བར་དུ་གཅིག་ས་རཱ་བོད་ཀྱི་མཐོ་སློབ་ལ་ནི་དབྱར་ཁ་ནམ་ཡིན་ལ་ང་ཚོས་ཚན་རིག་ཟབ་སྦྱོང་ཕུལ་ཡོད་རེད་དེའི་སྐབས་སུ་ནི་དགེ་བཤེས་ལགས་ཕ་གིར་ཕེབས་ནས། ནི་གསུང་སྒྱུར་གནང་ཡས་དང་ནི་ཉིས་སྟོང་བཅུ་བཞི་ནས་བྱས་ནས་ཉིས་སྟོང་བཅུ་དགུ་བར་དུ་ནི་གདན་ས་སེ་འབྲས་དགའ་གསུམ་ལ་ནི་གཙོ་བོ་ཨ་མི་རི་ཀ་ནས་མཐོ་རིམ་སློབ་གྲྭའི་ཚན་རིག་དགེ་རྒན་དེ་ཚོ་ང་ཚོས་ཕར་ཆེད་མངགས་གདན་འདྲེན་ཞུས་ནས་གཅིག་གི་ས་གནས་གསུམ་ནང་ལོགས་ལ་ནི་ཚན་རིག་གི་ཟབ་སྦྱོང་དེ་ཕུལ་ཡོད་རེད་དེའི་སྐབས་སུ་ཡང། དགེ་བཤེས་དགྲ་འདུལ་ལགས་ཕ་གིར་གཙོ་བོ་འབྲས་སྤུངས་བློ་གསལ་གླིང་ལ་ཕེབས་ནས་གཅིག་འཛིན་གྲྭ་གསུང་སྒྱུར་ཞུས་ཡས་དང། ད་ལྟ་ང་ཚོའི་ཚན་རིག་ལས་རིམ་ལ་དགེ་བཤེས་ལགས་ཀྱི་མཛད་རྗེས་ཧ་ལས་ཡག་གི་ཆེན་པོ་བྱུང་ཡོད་རེད་དགེ་བཤེས་ལགས་ཆ་བཞག་པ་ཡིན་ན། ནང་དོན་རིག་པ་སྤྱི་དང་ནི་ལྷག་པར་དུ་ད་མཚན་ཉིད་ཀྱི་ད་རིགས་ལམ་གྱི་འགྲོ་སྟངས་འདི་མཁྱེན་ཆེན་པོ་ཅིག་གི་ཡོད་པ་སོང་ཙང་ཁོང་ཕ་གིར་དགེ་འདུན་པ་ཚོ་ལ་ཚན་རིག་བསྒྱུར་བའི་སྐབས་སུ་ཕན་ཐོགས་ཆེན་པོ་ཞེ་པོ་ཅིག། ཟེར་བ་ནི་དགེ་བཤེས་ལགས་ཀྱིས་བསྒྱུར་བའི་སྐབས་སུ་ད་རེས་ཀྱི་རྒྱབ་ལྗོངས་དེ་ཆ་ཚང་ཡོད་པ་བྱས་ནི་སློབ་མ་ཚོས་ཀྱི་དགོངས་པ་བཞེས་སྟངས་རེད། ནི་སློབ་མ་ཚོས་ཀྱི་དགེ་རྒན་གྱིས་གསུང་བཤད་པ་དེ་སློབ་མ་ལ་བསྒྱུར་བའི་སྐབས་སུ་ཡིན་ནའི་འདྲ། ཡང་སློབ་མས་ཡང་དགེ་རྒན་ལ་དྲི་བ་ཞུས་པའི་སྐབས་སུ་ཡིན་ནའི་འདྲ་དེ་ཚོ་ཚང་མ་བསྒྱུར་ཡག་ལ། ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་བྱས་ཙང་ད་ད་ལྟའི་ཆ་ལ་ང་ཚོའི་དགེ་བཤེས་ལགས་ཀྱིས་ད་ག་རེ་ཟེར་དགོས་རེད་མཛད་རྗེས་དེ་དང་ནི་དེའི་ཤུགས་རྐྱེན་མ་སོང་ན་ག་ཚོད་ཐེབས་ཡོད་པ་དེ་ང་ཚོས་ད་གཅིག་གི་ཐག་ཉེ་པོ་སོང་ཙང་ཕལ་ཆེར་རང་ཚོད་དཔག་མ་ཐུབ་པ་ཅིག་ཡོང་གི་རེད་ཡིན་ན་ཡང་ད་ལོ་མང་པོའི་རྗེས་ལ་ལོ་བཅུ་ཉི་ཤུ་རྗེས་ལ་གདན་ས་གྲྭ་ཚང་ཁག་ནང་ལོགས་ལ་ཨ་ནི་ཚན་རིག་གི་ད་ལྟ་སློབ་གཉེར་དེ་དངོས་གནས་གཞི་ཡག་པོ་ཞིག་ཚུགས་ཡག་ཅིག་དང་ཨ་འདིའི་ཐོག་ནས་ང་ཚོའི་སྤྱི་ཚོགས། རེད་ད་ནང་བཞིན་ཨ་ནི་འཛམ་བུ་གླིང་སྤྱི་ལ་ཚན་རིག་སློབ་གཉེར་ཨ་ནི་གནང་བ། དགེ་འདུན་པ་དང་བཙུན་མ་ཚོས་ཚན་རིག་སློབ་གཉེར་གནང་བ་ལ་བརྟེན་ནས། གཅིག་འགྲོ་བ་མི་སྤྱི་ལ་ཕན་ཐོགས་རྒྱ་ཆེན་པོ་བྱེད་ཐུབ་ཡས་ཀྱི་རང་ལ་དུས་ཚོད་ཅིག་ཨ་ནི་ཤར་བའི་སྐབས་སུ་ཏན་ཏན་ཨ་ནི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་རེད་ད་ནང་བཞིན་ཨ་ནི་དགེ་བཤེས་དགྲ་འདུལ་ལགས་ཀྱི་ཕྱག་ལས་གནང་ཡས་དེ་ཚོས་ཀྱི་ད་ཤུགས་རྐྱེན་མ་སོང་ན་ཆེ་ཆུང་དུས་ཚོད་ཆེན་པོ་ཐོན་ཡོད་པ་དེ་དེ་གའི་དེའི་སྐབས་སུ་ད་ང་ཚོས་ར་སྤྲོད་ཐུབ་ཡག་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ལགས།
ལྷག་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སཱིའི་ཤེས་ཡོན་སློབ་གསོའི་སློབ་དེབ་རྣམས་བཟོ་མཁན་ལ ྋགོང་ས་མཆོག་གི་བཀའ་མངགས་མཛད་ཡུལ་ནང་ནས་གཅིག་ཡིན་ཞིང་ད་ཆ་སཱིའི་ཤེས་ཡོན་གྱི་སློབ་གཞི་དེ་འཛམ་གླིང་གི་སློབ་གྲྭ་ཁག་ནང་སློབ་ཁྲིད་བྱེད་བཞིན་ཡོད་པར་བརྟེན་ནས་དམིགས་བསལ་དགེ་བཤེས་དགྲ་འདུལ་ལགས་ཀྱིས་ལས་གཞི་དེའི་ཐོག་ལ་མཛད་རྗེས་ཆེན་པོ་བཞག་གནང་ཡོད་པ་ངོ་སྤྲོད་གནང་བྱུང།
ནི་གལ་ཆེ་བ་གཅིག་སྟེ། ད་ལྟ་སི་ཤེས་ཡོན་སློབ་གསོ། སྤྱི་ཚོགས་དང་སེམས་མྱོང་བཟང་སྤྱོད་བཅས་ཀྱི་ཤེས་ཡོན་སློབ་གསོ། མདོར་ན་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདིས་ཨ་ནི་གཅིག་གི་སློབ་གྲྭའི་ནང་ལོགས་ལ་སློབ་ཕྲུག་ཚོ་ལ་ཕར་ཁྲིད་ཡ་ལ་ཨ་ནི་བསླབ་གཞི་ཨ་ནི་བཟོ་དགོས་ཡ་དང་སློབ་དེབ་བཟོ་དགོས་ཡ་མོ་དེ་ཨ་ནི་སྐྱབས་མགོན་རིན་པོ་ཆེས་ད་ལྟ། དགེ་བཤེས་ལྷག་རྡོར་ལགས་དང་དགེ་བཤེས་བློ་བཟང་ལགས་དགེ་བཤེས་དགྲ་འདུལ་ལགས་ཁོ་རང་གསུམ་ལ་ཆེད་མངགས་སྐྱབས་མགོན་རིན་པོ་ཆེ་གི་ག་ང་དུ་ནི་གནང་བ་ནི་དེའི་ཐོག་ལ་ཁོ་རང་ཚོ་གི་ཕྱག་ལས་གནང་ནས་ད་ལྟའི་ཆ་ལ་ད་སི་ཤེས་ཡོན་སློབ་གསོའི་གི་བསླབ་གཞི་ཆ་ཚང་ལེགས་པར་གྲུབ་པ་དང་ད་ལྟའི་ཆ་ལ་ད་འཛམ་བུ་གླིང་རྒྱལ་ཁབ་ནི་བཞི་བཅུ་ཞེ་གྲངས་ནང་ལོགས་ལ་སློབ་གྲྭ་མང་པོ་ཅིག་གི་ནང་ལ་དེ་ཚོ་བསླབ་གཞི་ནི་ལག་ལེན་བསྟར་ཡ་ཅིག་ཆགས་ཐུབ་པ་བྱུང་ཡོད་རེད། ཐོག་མའི་ག་བསླབ་གཞི་ག་འདྲས་ཅིག་བཟོ་དགོས་དགོས་ཡོད་མེད་དང་འདི་ལས་རིམ་འདི་གི་སྒྲོམ་གཞི་ག་འདྲས་འདིང་དགོས་དགོས་མེད་རྒྱབ་ཀྱི་ནི་ལྟ་གྲུབ་ན་ཟུག་ན་ག་འདྲས་ཅིག་ནི་བཙུགས་དགོས་དགོས་ཡོད་མེད་ལོ་དེའི་ཐོག་ལ་དགེ་བཤེས་དགྲ་འདུལ་ལགས་ཀྱིས་ཐོག་མ་ནས་ཨ་འདིའི་ནང་ལོགས་ལ་གཅིག་གི་མཉམ་ཞུགས་གནང་ཡ་དང། ཨ་འདི་བྱས་ནས་དགེ་བཤེས་ལགས་ཀྱི་ད་མཛད་རྗེས་ཅིག་དེ་འདྲ་ཆགས་ཀྱི་ཡོད་རེད་ལ། དགེ་བཤེས་དགྲ་འདུལ་ལགས་ནི་ཐུགས་གཤིས་བཟང་པོ་དང་སྤྲོ་སྣང་ངང་བཞུགས་མཁན་ཞིག་ཡིན་ཞིང་ཕྱག་ལས་ཇི་འདྲ་གནང་ཡང་ཁྲལ་སླ་བཅོས་མ་ཡིན་པར་སྤུས་དག་པོ་གནང་མཁན་ཞིག་དང། བོད་ཀྱི་ནང་དོན་རིག་པ་དང་རིགས་ལམ་རིག་གནས་དང་སྙན་ངག་བརྡ་སྤྲོད་རིག་པ་ཙམ་མ་ཡིན་པར་ནུབ་ཕྱོགས་པའི་ལྟ་གྲུབ་དང་སེམས་ཁམས་རིག་པ་དབྱིན་ཡིག་སོགས་མཁྱེན་རྒྱ་ཆེན་པོ་ཡིན་པ་ལྟར་ཨེ་མོ་རིའི་ནང་གི་དུས་རྒྱུན་གྱི་ཉིན་རེའི་ཕྱག་ལས་ཙམ་མ་ཡིན་པར་དུས་ཁོམ་ཡོད་ཚད་ལ་ནང་ཆོས་སློབ་ཁྲིད་གནང་རྒྱུའི་མཛད་བྲེལ་ཆེ་བའི་ཐོག་སྒོམ་སྒྲུབ་སློབ་ཁྲིད་དང་དཔེ་དེབ་རྩོམ་སྒྲིག། དཔེ་དེབ་ཡིག་སྒྱུར་ཞུ་རྒྱུ་ལ་སོགས་པའི་ཕྱག་ལས་ཧ་ཅང་གི་རྒྱ་ཆེན་པོ་གནང་མཁན་ཞིག་ཡིན་པ་རེད་འདུག་ནི་སྤྱིར་བཏང་ད་དགེ་བཤེས་ལགས་ཁོ་རང་ཐུགས་གཤིས་བྱས་ན་ཐུགས་གཤིས་འཇམ་པོ་ཞེ་པོ་ཅིག་རེད་ནི་ཐུགས་ཆུང་ཆུང་རེད་ནི་ཆོབ་ཚ་པོ་ཞེ་པོ་ཡོད་རེད་དེ་ཡིན་ཙང་ང་ཚོ་ད་ལྟ་ལས་ཁུངས་ནང་ལོགས་ལ་ང་རང་ཚོའི་གི་ལས་བྱེད་ཚོ་རེད་ནི་དེ་ནང་བཞིན་ལས་ཁུངས་མ་ལག་གཞན་པ་ཚོའི་ལས་བྱེད་ཚོ་དགེ་བཤེས་ལགས་དཔེ་དགའ་པོ་བྱེད་ས་ཅིག་རེད་ཕྱག་ལས་གི་ཆ་ལ་དགེ་བཤེས་ལགས་སྤུས་དག་པོ་ཞེ་པོ་ཅིག་གནང་དགོས་མཁན་ཅིག་རེད་ཨིན་ཇི་གི་ནང་ལོགས Perfectionist བ་དེ་འདྲའི་ཅིག་གི་ཕྱག་ལས་དེ་སྤུས་ཀ་དག་པོ་ཞེ་པོ་ཅིག་གནང་དགོས་མཁན་ཅིག་བྱས། དགེ་བཤེས་ལགས་ཁོ་རང་ནས་མཁྱེན་པ་རྒྱ་ཆེན་པོ་རེད་པ། གཅིག་གིས་ང་ཚོའི་ནང་དོན་རིག་པ་ཁོ་རང་དེ་ཡིན་དང་ཡིན་ཨ་ནི་བོད་པའི་གི་དང་རིག་གནས་ཀྱི་ཡིན་དང་སྙན་ངག་སུམ་རྟགས་དེ་ཚོ་ཞེ་པོ་ཅིག་ཡག་པོ་རེད་འདིའི་སྒང་ལ་ཨིན་ཇི་ཚད་མཐོ་པོ་ཞེ་པོ་བྱས་ནུབ་ཕྱོགས་ཀྱི་ལྟ་གྲུབ་དང་ཨ་ནི་གཅིག་གི་སེམས་ཁམས་རིག་པ་སྐོར་དེ་ཚོ་ལས་མཁྱེན་པ་རྒྱ་ཆེན་པོ་ཞེ་པོ་ཅིག་རེད་དེ་ཡིན་པ་སོང་ཙང་ད་དཔེར་དེ་ཡོན་ཏན་གི་དང་གོང་བུ་སོགས་ལ་བྱས་ནས་དགེ་བཤེས་ལགས་ཀྱིས་ད་ལྟ་བསྒྱུར་གནང་པའི་ཕྱག་དེབ་དེ་ཚོ་ཡིན་ན་སྡེབ་སྦྱོར་དཔེ་ཡག་པོ་སྡེབ་སྦྱོར་སྙན་པོ། སྤྱིར་བཏང་དགེ་བཤེས་ལགས་ཁོ་རང་ཕྱག་ལས་ཨ་ནི་སྤུས་དག་པོ་ཞེ་པོ་གནང་དགོས་མཁན་རེད་ཤག་ཨ་ནི་ད་ལྟ་ཨེ་མོ་རི་དེ་ལ་ད་ང་ཚོ་ཆུ་ཚོད་དགུ་བ་ནས་བྱས་ནས་ད་གཅིག་གི་ལྔ་པའི་བར་གྱི་ཕྱག་ལས་ཡོད་རེད་ཨ་འདིའི་སྒང་ལ་ཨ་ནི་དགེ་བཤེས་ལགས་ཁོ་རང་ཡང་སྐུ་སྒེར་གྱི་ཐོག་ནས་ཕྱག་ལས་མང་པོ་ཞིག་ནང་ལོགས་ལ་མཉམ་ཞུགས་གནང་ནས་ཕྱག་དེབ་དང་ཨ་ནི་ཕྱག་དེབ་བསྒྱུར་ཡ་རེད་ཕྱག་དེབ་རྩོམ་སྒྲིག་ཞུ་ཡ་ལ་སོགས་པ་དེ་འདྲའི་ཕྱག་ལས་དཔེ་རྒྱ་ཆེན་པོ་གཅིག་གནང་མཁན་ཆགས་ཡོད་རེད་དེ་ཡིན་དུས་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་གཅིག་བསམ་བློ་བཏང་པ་ཡིན་ན་ཡང་དགེ་བཤེས་ལགས་ཀྱིས་ད་ལྟ་གཅིག་གི་མཛད་རྗེས་དེ་ཨ་རི་ཡ་གི་ཆེན་པོ་གཅིག་རེད་ལ་ཨ་ནི་རྩ་བའི་བསྙོན་མེད་འཛམ་བུ་གླིང་གཅིག་དེ་ལྟ་བུ་ག་ལ་བསམ་བློ་བཏང་པ་ཡིན་ན་ཡང་ཨ་ནི་སྲིད་གཞུང་སློབ་གསོའི་ཐོག་ནས་བསླབ་གཞི་བཟོ་ཡ་ལ་ད་གཅིག་མཐུན་འགྱུར་གནང་བྱ་བ་དེའི་ཐོག་ནས་རེད་ད་ནང་ཆོས་སློབ་ཁྲིད་བྱེད་ཡ་གཅིག་གི་ཚོགས་འདུ་དང་དེ་འདྲས་ལ་མཉམ་ཞུགས་གནང་ཡ་དེ་འདྲས་ཀྱི་བརྒྱུད་ནས་ཡོང་བའི་མཛད་རྗེས་དེ་ཨ་ནི་རྒྱ་ཆེན་པོ་གཅིག་ཨ་ནི་ཆགས་ཀྱི་ཡོད་རེད། ལྷན་དེ་ནས་གཅིག་དེ་ད་ལྟ་ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་ཉིས་རྩ་གཉིས་བར་དུ་དེ Atlanta ལ་བཞུགས་པའི་རིང་དེ་ལ Atlanta ལ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་དེ་ཡི་སློབ་ཁྲིད་གནང་ཡས་ཨ་ནི་རྒན་པ་ལྟ་བུ་ཆགས་ནས་ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་ཉིས་རྩ་གཉིས་བར་དུ་གནམ་ལོ་བཅུ་གཉིས་ཟིན་ག་ལ་དེ་ལ་བདུན་པ་ཆགས་རྗེས་གཅིག་ཆགས་དཔེ་ཁྲིད་གནང་ཡ་དང། སྤྱིར་སློབ་མ་ནང་ལོགས་བོད་རྒྱ་དང་ཕྱི་རྒྱལ་ལ་སོགས་པ་འོ་དེ་འདྲའི་ཞིག་ནས་དགེ་བཤེས་ལགས་སློབ་མ་མང་པོ་ཅིག་ཡོད་རེད། ཨ་ནི་སློབ་མ་དེ་ཚོ་ཁ་སེང་ད་དགེ་བཤེས་ལགས་ད་ཅིག་གར་སོང་མེད་པ་གྱུར་པ་ནས་བཟུང་སྟེ་ད་ཐུགས་འཚབ་གནང་ཡས་དང་སེམས་ཁྲལ་གནང་ཡས་ད་དཔེ་མང་པོ་རེད་གོང་ན་དགེ་བཤེས་ལགས་ཀྱི་སློབ་མ་མང་པོ་ཅིག་ཡོད་རེད། ཨ་ནི་དེ་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་སྐད་ཅིག་གིས་དགའ་བོ་བྱེད་ས་ཅིག་དང་ཨ་ནི་གུས་བརྩི་བྱེད་ས་ཅིག་ཏུ་ཆགས་བསྡད་ཡོད་རེད་ལ། དགུང་གྲངས་དྲུག་ཅུ་རེ་བཞི་ལ་ཕེབས་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ནི། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་ཨ་རིའི་མངའ་སྡེ་ཝཱ་ཤིང་ཏོན་གྱི་ས་གནས Newport ཞེས་པ་ནས་གར་སོང་མེད་པར་གྱུར་ནས་ཟླ་བ་གཉིས་ཙམ་ཕྱིན་པའི་རྗེས་ས་གནས Pend Oreille ཡི Sheriff ཉེན་རྟོག་ལས་ཁང་གིས། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ནང་ཆོས་སློབ་ཁྲིད་གནང་ཡུལ་གྱི་ཆོས་ཚོགས་ཆགས་ཡུལ་གྱི་ས་གནས་ཉེ་འཁོར་དུ་གནས་སྡོད་བྱེད་མཁན་གྲོང་མིས་རྫིང་བུའི་ཁ་ནས་ཕུང་པོ་ཞིག་མཐོང་བའི་གནས་ཚུལ་སྙན་སེང་ཞུས་པ་དང། ཕུང་པོའི་སྟེང་གི་གྱོན་གོས་རྣམས་ལ་ལྟོས་ཚེ་ཉེ་ཆར་གར་སོང་མེད་པའི་དགེ་འདུན་པས་ཉིན་མོ་དེར་གོན་པའི་གྱོན་གོས་འགྲེལ་བརྗོད་བྱེད་པ་དང་གཅིག་མཚུངས་ཡིན་ལུགས་གསར་འགོད་གསལ་བསྒྲགས་ནང་བཀོད་ཡོད་པར་བརྟེན། དེ་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ས་གནས་ཉེན་རྟོག་པར་གནས་ཚུལ་དེའི་ཐད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཁ་པར་ལེན་མཁན་མེད་པ་རེད།
ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་གཅིག་གི་ནང། མཛད་ཆེན་དུ་མ་བསྐྱངས་གནང་མཛད་ཡོད་ཅིང་ལྷག་པར་བཞུགས་སྒར་རྡ་རམ་ས་ལ་དང་ལ་དྭགས། རྒྱ་གར་རྒྱལ་ས་ལྡི་ལི། རྒྱ་གར་བྱང་ཤར་འབྲས་ལྗོངས་དང་གནས་མཆོག་རྡོ་རྗེ་གདན་བཅས་སུ་ཆོས་ཕྱོགས་ཀྱི་མཛད་པ་དང་གནད་ཡོད་མི་སྣ་མང་པོར་མཇལ་ཁ་བསྩལ་གནང་མཛད་ཡོད་པ་རེད། དེ་རིང་གླེང་མོལ་གྱི་ལེ་ཚན་ཚབ་ཏུ་འདས་པའི་ལོ་གཅིག་གི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་རིམ་ཆེ་ཁག་དང་བོད་དོན་དང་འབྲེལ་བའི་གལ་ཆེའི་གནས་ཚུལ་ལ་བསྐྱར་ལྟ་ཞུ་བ་ཞིག་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདས་པའི་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་འདིའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་མང་ཆེ་བ་བཞུགས་སྒར་རྡ་རམ་ས་ལར་བསྐྱངས་གནང་མཛད་ཡོད་ན་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྐུ་མགྲོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་པ་དང་དེ་བཞིན་ལ་དྭགས་ཁུལ་དང་རྒྱ་གར་བྱང་ཤར་འབྲས་ལྗོངས་གནས་མཆོག་རྡོ་རྗེ་གདན་དུ་ཞབས་བཅགས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་མགོའི་མང་ཚོགས་ཀྱི་མཛད་འཆར་དང་པོ་ནི་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་བཞུགས་སྒར་རྡ་རམ་ས་ལའི་གསུང་ཆོས་ར་བའི་ནང་སྐྱེས་རབས་སོ་བཞི་པ་དང་སེམས་བསྐྱེད་འབོག་ཆོག་གི་སྒོ་ནས་ཆོས་འབྲེལ་བསྐྱངས་གནང་མཛད་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལར་ཕྱོགས་མཐའ་ཁག་མང་ནས་དད་ལྡན་པར་ཁྲི་ཚོ་བརྒལ་བ་གསུང་ཆོས་སུ་བཅར་འདུག། སངས་རྒྱས་ཀྱི་ཆོས་དར་སའི་ཡུལ་ལ་ཡ་སྐྱེས།

དུས་ཚོད་ཀྱི་རང་བཞིན་གྱི་བར་སྡུག་བསྔལ་ཟེར་ཡག་ཅིག་མི་འདུག་ག་ཀོ་སྡུག་བསྔལ་གྱི་རྒྱུ་ང་རང་ཚོའི་རྒྱུད་ལ་ཡག་ཨེ་ནི། རང་གཅེས་འཛིན་དང་ཨེ་ནི་རྨོངས་པ་མ་རིག་པ་ཟེར་ཡག་འདི་གིས་ཨེ་ནི་སྡུག་བསྔལ་ཡོང་ཡག་གི་རྒྱུ་བྱེད་ཀྱི་ཡོད་པ་ཡིན་དུས་ས་ནས་རང་གཅེས་འཛིན་དང་ཨེ་ནི་བདག་ཏུ་འཛིན་པའི་བདེན་འཛིན་གཉིས་པོ་དེ་ཇི་སྲིད་ང་རང་ཚོའི་རྒྱུད་ལ་གནས་པ་དེ་སྲིད་དུ་བཀྲ་མི་ཤིས་པ་ཅིག་ཡོང་དེ་ཡང་ཆོས་ཉིད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་ཆེན་གཞན་ཞིག་ནི་དགེ་འདུན་པ་བརྒྱ་ཕྲག་འགའ་ཤས་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ་སྩལ་གནང་མཛད་པ་དེ་ཡིན་པ་དང། གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་གོང་ས་སྐུ་ཕྲེང་རིམ་བྱོན་གྱི་ནང་ནས་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོག་ཆོག་མང་ཤོས་མཛད་མཁན་དེ་ཡིན་པ་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང། ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་ཏེ་ད་བར་དགེ་སློང་ཉིས་ཁྲི་བདུན་སྟོང་ལྷག་དང་དགེ་ཚུལ་མ་ལྔ་སྟོང་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པ་གསུངས་བྱུང་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཡང་དགེ་ཚུལ་ཕ་མ་གཉིས་དང་དགེ་སློང་གི་སྡོམ་པ་བསྒྲུབ་བྱ་ལྔ་བརྒྱ་བརྒལ་བ་བྱུང་ཡོད་པ་གསུངས་བྱུང། བོད་བརྒྱུད་ནང་བསྟན་ནང་དགེ་སློང་མ་ཡི་སྡོམ་རྒྱུན་མེད་པར་གྲགས་ཕྱིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་སློང་མ་ཡི་སྡོམ་རྒྱུན་དགོས་མིན་ལ། རྒྱལ་སྤྱིའི་རང་བཞིན་གྱི་ནང་པའི་ཚོགས་ཆེན་བསྐོང་ཚོགས་ཀྱི་ལམ་ནས། ཞིབ་འཇུག་མཐིལ་ཕྱིན་པའི་ཐོག་ནས་ཐག་གཅོད་དགོས་པ་ཕྱི་ཟླ་དགུ་པའི་ནང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་དབར་ཤེས་ཡོན་མཇལ་འཕྲད་ཀྱི་ལས་གཞིར་ཞུགས་པའི་དགེ་འདུན་པ་རྣམས་ལ་མཇལ་ཁ་སྩལ་གནང་མཛད་པའི་སྐབས་བཀའ་གནང་འདུག། མ་འོངས་པ་ལ་ཡག་གོ་སྐབས་ཡག་པོ་བྱུང་ན་རྒྱལ་སྤྱིའི་ནང་པའི་ཚོགས་འདུ་རེ་ཚོགས་ཨེ་ནི་འདི་ས་ལ་ཡག། བ་དེ་དགེ་སློང་མའི་སྡོམ་རྒྱུན་སྐོར་ལ་ཡག་གོ་བསྡུར་བྱེད་ཐུབ་ན་ཡག་པོ་འདུག་ཨང། བོད་བརྒྱུད་ནང་བསྟན་ནང་དགེ་སློང་མའི་སྡོམ་རྒྱུན་གྱི་ལུགས་སྲོལ་ཡོད་མིན་ལ་མ་ལྟོས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་ལྟར་བཙུན་དགོན་ཁག་གི་ནང་གཞུང་ཆེན་བཀའ་པོད་ལྔ་ཡི་ཐོག་འཆར་གཞི་ལྡན་པའི་སློབ་གཉེར་ལས་རིམ་འཛུགས་གནང་རྗེས་ད་ཆ་བཙུན་མ་དགེ་བཤེས་མ་ཐོན་མཁན་བསྟུད་མར་བྱུང་བཞིན་པ་མ་ཟད།
སྔ་ལོ་བཙུན་དགོན་བྱང་ཆུབ་ཆོས་གླིང་དང་དགའ་ལྡན་ཆོས་གླིང་སྒྲོལ་མ་གླིང་བཅས་ནས་དགེ་བཤེས་མ་བཅོ་ལྔ་གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ་སློབ་ཐོན་ཟིན་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་ཞུས་ཤིང་ཁོང་ཚོར་ཐུགས་དགྱེས་ཚོར་ཆེན་པོ་མཛད་འདུག། དེ་རིང་ཁ་སང་འཛམ་བུ་གླིང་འདིའི་སྒང་ལ། འཛམ་གླིང་ཤར་ནུབ་དེ་ཚོ་ལ་ཤར་ནུབ་ཡུལ་གྲུ་ཁག་དེ་སྔ་སངས་རྒྱས་པའི་ཆོས་ལ་ཡ། ཅིག་གོ་མྱོང་ཐོས་མྱོང་མེད་དེ་བ་དེ་ཚོའི་གྲས་འདི་ད་དོ་སྣང་གསར་པ་བྱས་ནས་ཡོང་གི་འདུག་ག།

རྒྱ་གར་གཞུང་གིས་ཀྱང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་དེ་བསྒྲུབ་རྒྱུར་རྒྱབ་གཉེར་ཆེན་པོ་ཞུ་བཞིན་ཡོད་པ་རེད། དཔེར་ན་སྔ་ལོ་ཕྱི་ཟླ་དང་པོའི་ནང་གནས་མཆོག་རྡོ་རྗེ་གདན་དུ་དོ་མ་ཧན་ཞེས་པའི་ས་གནས་སུ ྋགོང་ས་ཏཱ་ལའི་བླ་མ་མཆོག་གིས་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང་གསར་སྐྲུན་གྱི་རྩིག་རྨང་འཇོག་གནང་མཛད་དེ་ཐུགས་སྨོན་མཚམས་སྦྱོར་མཛད་ཅིང། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཛད་འཕྲིན་འདི་བསྐྱངས་པའི་སྐབས་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས Kiren Rijiju ཆེད་ཕེབས་གནང་ཞིང Bihar མངའ་སྡེའི་གཞུང་གི་སོ་ནམ་བློན་ཆེན་སྐུ་ཞབས Kumar Sarvjeet ལགས་ཀྱང་ཕེབས་བཞུགས་གནང་ཡོད་པ་རེད།

གོང་ས་མཆོག་གིས་འཛམ་བུ་གླིང་འདིར་ཞི་བདེ་ཡོང་དགོས་ན་རྒྱ་གར་གྱི་འཚེ་བ་མེད་པའི་ལྟ་བ་དང་སྤྱོད་པ་འདི་རྒྱ་བསྐྱེད་དུ་གཏང་དགོས་པ་བཀའ་གནང་ཡོད་པ་རེད། ཡང་སྔ་ལོའི་སྤྱི་ཟླ་བཞི་པའི་ནང་རྒྱ་གར་རྒྱལ་ས་ལྡི་ལིར་གོ་ལའི་ནང་པའི་ལྷན་ཚོགས་ཉིན་གཉིས་པའི་ཚོགས་མགོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་གནང་མཛད་ཅིང། ཆོས་གྲོགས་ཡོངས་ཀྱིས་དཔྱད་འཇོག་ཟུང་འབྲེལ་གྱི་སྒོ་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་གང་ཐུབ་ཀྱིས་སློབ་སྦྱོང་དང་བསམ་བློ་གཏོང་དགོས་རྒྱུ་ནི་ནང་པའི་ཆོས་ཀྱི་སྙིང་པོ་ཡིན་པ་བཀའ་སློབ་ཕེབས་ཡོད་པ་རེད།

ཁོང་གིས Twitter དྲ་ལམ་ཐོག ྋགོང་ས་ཏཱ་ལའི་བླ་མ་མཆོག་སྐུ་ཁམས་བཟང་ཞིང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་འདུན་ཞུ་བཞིན་ཡོད་ཅེས་ཡོངས་ཁྱབ་གནང་ཡོད་པ་རེད། ཕྱོགས་མཚུངས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱའི་སྟེང་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་འཁྲུངས་སྐར་ཉིན་མཛའ་ཞིང་དྲོ་བའི་འཚམས་འདྲི་ཞུ་རྒྱུ་ཡིན་ཞེས་དང། ཉིན་མོ་འདི་ནི་བོད་མི་ཚོར་བཀྲ་ཤིས་པའི་ཉིན་མོ་ཞིག་ཡིན་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་ཁེངས་དྲེགས་མེད་པར་བྱམས་བརྩེ་སྤེལ་ཐབས་གནང་བཞིན་པ་དེ་ནི་འཛམ་གླིང་ནང་གི་མི་མང་པོར་མིག་དཔེ་ཡར་ལྟ་ཞུ་ཡུལ་དུ་གྱུར་ཡོད་པ་རེད་ཅེས་ཆེ་བསྟོད་ཞུས་ཡོད་པ་རེད། དེ་བཞིན་འཛམ་གླིང་སྤྱི་དང་ལྷག་པར་དུ་རྒྱ་གར་གྱི་འགོ་ཁྲིད་མང་པོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཚམས་འདྲི་ཞུས་ཡོད་པ་རེད། འཛམ་བུ་གླིང་ས་ཁུལ་འདྲ་མི་འདྲ་ནས་ཅིག་ད་ངའི་མིང་འདི་ཐོས།

ཅིག་ཚང་མ་ལོག་གི་ང་དེ་རྒྱབ་སྐྱོར་ད་ཨེ་ནི་ཅིག་རང་བཞིན་གྱི་ཅིག་སེམས་ཐག་ཉེ་པོར་ཅིག་ཚང་མས་གནང་ཡོང་གི་འདུག་ང་ཐུགས་རྗེ་ཆེ་ཟེར་ཞུ་གི་ཡིན། བཞུགས་སྒར་དུ་སྐུ་ཡི་འཁྲུངས་སྐར་གྱི་མཛད་སྒོ་གྲུབ་རྗེས་འཕགས་བོད་ས་མཚམས་ཀྱི་ས་གནས་ལ་དྭགས་སུ་ཆིབས་བསྒྱུར་གྱིས་ཁུལ་དེར་ཉིན་གྲངས་བཞི་བཅུ་ཙམ་བཞུགས་ཞག་མཛད་ཅིང་དེའི་ཕྱོགས་སུ་ཆོས་འབྲེལ་དང་ཉིན་ལྟར་ལ་དྭགས་པ་རྒན་རྒོན་ལྔ་བརྒྱ་ལྷག་ལ་མཇལ་ཁ་བསྩལ་གནང་མཛད་ཡོད་པ་རེད། ལ་དྭགས་སྟོག་ཁུལ་དུ་ཆགས་པའི་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་ལ་གནས་གཟིགས་དང་ལ་དྭགས་ཞི་བའི་ཚལ་གསུང་ཆོས་རྭ་བར་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྐྱངས་གནང་མཛད་ཡོད་ལ་ལ་དྭགས་མི་མང་ཡོངས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཡུན་དུ་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད། གོང་ས་མཆོག་གིས་གཞན་ཕན་གྱི་བསམ་བློ་ནི་འཛམ་བུ་གླིང་ནང་ཞི་བདེ་འབྱུང་བའི་ས་བོན་གཙོ་བོ་དེ་ཡིན་པའི་བཀའ་སློབ་ཕེབས་ཡོད་པ་རེད།

ཚེ་དབང་ཞུ་རྒྱུའི་དོན་གཙོ་བོ་ནི། ཚེ་བསྲིང་རྒྱུ་དེ་ཡིན་ཞེས་དང་གཙོ་བོར་སེམས་ལ་ཞི་བདེ་ཡག་པོ་ཞིག་བྱུང་ན་དེས་ཚེ་བསྲིང་ཐུབ་རྒྱུ་ཡིན་པར་བཀའ་སློབ་གནང་ཡོད་པ་རེད། སྒྲོལ་དཀར་གྱི་ཚེ་དབང་མ་གནང་གོང་ཨ་མ་ལོ་ན་བརྒྱ་དང་བཞི་ཡིན་པ་ཞིག་གིས་མཇལ་ཁ་ཞུས་པ་དེ་དམིགས་བསལ་གྱི་རྟེན་འབྲེལ་བཟང་པོ་ཞིག་ཡིན་པ་གོང་ས་མཆོག་གིས་བཀའ་གནང་འདུག། གཙོ་བོར་དེས་སེམས་ཞི་བདེ་ཡག་པོ་བྱུང་ན་ཚེ་བསྲིང་གི་རེད། དེ་ལྟར་འོ་དེ་འདྲ་ཡིན་དུས་ཨ་ནི་ད་ཚེ་དབང་གི་སྙིང་པོ་རུ་དེས་སེམས་བཟང་པོ་བྱས་ཨ། ཨེ་ནི། བདེན་འཛིན་གྱི་རྣམ་རྟོག་ཡོངས་འདི་ཡང་དེ་ལ་སྟོང་ཉིད་ཀྱི་ལྟ་བའི་ཐོག་ནས་འཕགས་གཙོ་བོ་གསང་བ་ལྟ་ཡང་ན་གང་ལྟར་སྟོང་ཉིད་བསྒོམ་ཡག་དང་བྱང་ཆུབ་ཀྱི་སེམས་བསྒོམ་ཡག་དེ་ལྟར་ཚེ་སྒྲུབ་ཀྱི་མཆོག་ཏུ་གྱུར་པ་རེད་བཞག། གཤམ་ལྗོངས་ནི་ས་ཆའི་རྒྱ་ཁྱོན་ཆེ་ཞིང་ཡུལ་མི་ཁྱོན་ཁྲི་བཞི་ཙམ་གནས་ཡུལ་ཆགས་ཡོད་འདུག་ཆོས་ལུགས་མཐུན་སྒྲིལ་ཡོང་བ་ནི་འཛམ་གླིང་ཞི་བདེ་མཉམ་གནས་དང་དམག་འཁྲུག་འབྱུང་བའི་གལ་གནད་ཅིག་ཆགས་ཡོད་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡ་གྱལ་ནས་གལ་གནད་ཆེ་ཤོས་ཤིག་ཀྱང་ཡིན་ལ། འཛམ་གླིང་ནང་དུ་ཆོས་ལུགས་དང་མི་རིགས་ཆབ་སྲིད་ཀྱི་ལྟ་གྲུབ་རྒྱབ་ལྗོངས་མི་འདྲ་བའི་ཐོག་ནས་དམག་འཐབ་འཁོན་འཁྲུག་བསྟུད་མར་འབྱུང་བཞིན་ཡོད་པའི་དུས་འདིར་འཛམ་གླིང་ནང་གི་ཆབ་སྲིད་འགོ་ཁྲིད་དང། སྤྱི་དམངས་སྤྱི་ཚོགས་དང་ལྷག་པར་དུ་གཞོན་སྐྱེས་མི་རབས་ཁྲོད་རེ་བའི་མིག་འབུར་གཏོད་ཡུལ་ཞིག་ཏུ་ཡང་གྱུར་ཡོད་པ་རེད། ཡང་སྔ་ལོ་སྤྱི་ཟླ་གསུམ་པའི་ནང་ཡུ་རོབ་དང་ཨ་རི་མ་ལེ་ཤི་ཡ་སོགས་ནས་ཆེད་བཅར་ཞུས་པའི་ཁ་ཆེའི་ཆོས་ལུགས་ལ་མཁས་པ་ཁག་གཅིག་ལ་མཇལ་མོལ་གནང་སྐབས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་མི་ཚང་མ་སྤུན་མཆེད་ལྟ་བུ་ཡིན་པ་དང་ཆོས་ལུགས་ཆེ་ཁག་ཚང་མའི་བསླབ་བྱ་ནི་བྱམས་པ་དང་བརྩེ་བ་གཅིག་གྱུར་ཡིན་པར་བརྟེན་ཆོས་ལུགས་ཀྱི་མིང་ཐོག་ནས་ཕན་ཚུན་རྩོད་རྙོག་ཡོང་དགོས་དོན་མེད་པ་བཀའ་གནང་ཡོད་པ་རེད། We all Brothers Sisters། of this world། གོང་ས་མཆོག་གིས་ཁོང་གི་སྐུ་ཚེ་འདིའི་ཐུགས་བསྐྱེད་དམ་བཅའ་གཅིག་ནི་ཆོས་ལུགས་ཚང་མ་འཆམ་མཐུན་ཡོང་རྒྱུ་དེ་ཡིན་པ་དང། ལྟ་གྲུབ་ཀྱི་ཆ་ནས་ཆོས་ལུགས་མི་འདྲ་བ་ཁག་བཤད་མི་དགོས་པར། སངས་རྒྱས་ཀྱི་ཆོས་ནང་ཁོངས་སུའང་གྲུབ་མཐའ་མི་འདྲ་བ་མང་པོ་ཡོད་ནའང། ཆོས་ལུགས་ཚང་མས་བྱམས་བརྩེའི་བསླབ་བྱ་གཙོར་འདོན་གནང་གི་ཡོད་ཅིང། ངོས་ཀྱི་མི་ཚེའི་རིང་བོད་ཀྱི་གནས་སྟངས་དེ་ཧ་ཅང་དཀའ་ཉེན་གྱི་གནས་སུ་གྱར་ཡོད་མོད། ད་ལྟ་བོད་ཀྱི་རིག་གཞུང་བོད་ནང་དུ་རྒྱུན་འཛིན་གནང་ཐུབ་ཡོད་པ་མ་ཟད། དམིགས་བསལ་རྒྱ་ནག་ཏུའང་དེ་ལ་དོ་སྣང་རྒྱ་ཁྱབ་ཏུ་འཕེལ་བཞིན་པར་ཏཱ་ལའི་བླ་མས་གང་འཚམ་ཕན་ཐོགས་བྱུང་ཡོད་པའི་ཐོག་ནུབ་ཕྱོགས་ཀྱི་གྲོགས་པོ་མང་པོས་ཀྱང་ངོས་ཀྱི་བསམ་བློ་ལ་དོ་གལ་ཆེན་པོ་གནང་གི་ཡོད་པས། ངོས་ནས་ནམ་རྒྱུན་འགྲོ་བ་མིའི་རིགས་ཞེས་བཤད་ཀྱི་ཡོད་མ་གཏོགས། ང་ཚོ་ནང་པ་གཅིག་པུའི་སྐོར་ཡང་ནམ་ཡང་བཤད་ཀྱི་མེད་པར་འགྲོ་བ་མི་ཚང་མ་གཅིག་པ་དང་སྤུན་མཆེད་ཕོ་མོ་ཡིན་པ་གི་ཁར། གཟུགས་གཞི་གྲུབ་ཚུལ་གྱི་ཆ་ནས་ཀྱང་ང་ཚོ་ཚང་མ་གོ་ལ་འདིར་འཚོ་བ་གི་སྤུན་མཆེད་ཕོ་མོ་ཡིན་པར་བརྟེན། ཆོས་ལུགས་ཀྱི་མིང་ཐོག་ནས་ཕན་ཚུན་གྱི་བར་རྩོད་རྙོག་ཡོང་དགོས་དོན་མེད་ཅེས་བཀའ་སྩལ་གནང་ཡོད་ཅིང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་ལྔ་པའི་ནང་རྒྱ་གར་གྱི་གཅེར་བུ་པའི་ཆོས་ལུགས་ཀྱི་བླ་མ་ལོ་ཀེཤ་མུ་ནི་དང་སིག་ཆོས་ལུགས་ཀྱི་གུ་རུ་རན་ཇིད་སིང། ཧིན་རྡུའི་ཆོས་ལུགས་ཀྱི་བླ་མ་མ་ཧེན་དར་ན་ཝེལ་ཁེ་ཤར་བཅས་ལ་མཇལ་ཁ་བསྩལ་ཞིང། ཕན་ཚུན་གྲོས་མོལ་གྱི་ལམ་ནས་འཛམ་གླིང་ཞི་བདེ་བསྐྲུན་དགོས་པ་མ་གཏོགས་མཚོན་ཆ་ལ་བརྟེན་ནས་ཞི་བདེ་ཡོང་བའི། ལས་དོན་ཞིག་བྱེད་ཐུབ་ཀྱི་མེད་པ ྋགོང་ས་མཆོག་གིས་བཀའ་གནང་ཡོད་པ་རེད། Dalai Lama Ji se Delhi se aaya hua དེ་རིང ྋགོང་ས་ཏཱ་ལའི་བླ་མ་མཆོག་མཇལ་ཁ་ཞུ་རྒྱུ་བྱུང་བ་དེ་ཧ་ཅང་གི་སྐལ་བ་བཟང་ཞིང་ང་ཚོས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རིང་མིན་རྒྱ་གར་རྒྱལ་ས་ལྡི་ལིར་ཆོས་ལུགས་འདྲ་མིན་གྱི་ཚོགས་འདུ་ཞིག་བསྐོང་འཆར་ཡོད་པ་དེའི་སྟེང་དུ་ཚོགས་མགོན་དུ་ཆིབས་སྒྱུར་བསྐྱང་རྒྱུའི་སྐྱབས་འཇུག་ཞུས་པ་ཡིན། གང་ཡིན་ཟེར་ན་ད་ལྟའི་དུས་འདི་འཛམ་གླིང་ན་དམག་འཁྲུག་འབྱུང་རྐྱེན་གོ་མཚོན་བེད་སྤྱོད་མང་བས་ཚོགས་འདུ་དེ་ལྟ་བུ་ཞིག་བསྐོང་རྒྱུ་ཧ་ཅང་གི་གལ་འགངས་ལ་གཟིགས་ཏེ་ཚོགས་འདུའི་སྟེང ྋགོང་ས་མཆོག་ཚོགས་མགོན་དུ་ཆིབས་སྒྱུར་བསྐྱང་རྒྱུའི་ཆེད་དེ་རིང་བཞུགས་སྒར་དུ་ཡོང་བ་ཡིན། ང་ཚོས་ཧིན་རྡུའི་ཆོས་ལུགས་ནང་འཛམ་གླིང་ཡོངས་ནས་ཁྱིམ་ཚང་ལྟ་བུར་ངོས་འཛིན་གྱིས་འགྲོ་བ་མིའི་རིགས་ཡོངས་རྫོགས་ང་ཚོས་ནང་མི་ལྟ་བུར་ངོས་འཛིན་ཞུ་གི་ཡོད། ལོ་མང་ནས་བཟུང་ཕྱི་རྒྱལ་ཡུལ་གྲུ་ཁག་དང་ལྷག་པར་ཨེ་ཤི་ཡའི་ཡུལ་གྲུ་འདྲ་མིན་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་དང་དེ་བཞིན་གསུང་ཆོས་ཞུ་བར་བཅར་མཁན་གྱི་གྲངས་འབོར་ཇེ་མང་དུ་འགྲོ་བཞིན་ཡོད་ལ། ཐའེ་ཝན་དང་ཝེ་ཏི་ནམ། སིང་ག་པོར་དང་མ་ལེ་ཤི་ཡ།

གོང་ས་མཆོག་ལ་མཇལ་རྒྱུ་བྱུང་བ་དང་ཁོང་གི་རྩ་ནས་གསུང་ཆོས་ཞུ་རྒྱུ་བྱུང་བར་ང་རང་ཧ་ཅང་དགའ་པོ་བྱུང་བ་མ་ཟད་བསོད་ནམས་ཆེན་པོ་ཚོར་གྱི་འདུག་གོང་ས་མཆོག་ཐག་རིང་ནས་མཐོང་མ་ཐག་ང་ཚོ་དགའ་ཚོར་གྱིས་རང་དབང་མེད་པར་ངུ་ཤོར་གྱི་འདུག། Asia Teaching By Holiness is Very Good། གོང་ས་མཆོག་གིས་ཨེ་ཤེ་ཡའི་མི་རིགས་ཚོ་དམིགས་པའི་གསུང་ཆོས་དེ་ཧ་ཅང་ཕན་ཐོགས་ཆེན་པོ་མཐོང་སོང་ལ་རྩ་བའི་ཁོང་གིས་གསུངས་པ་སྟོང་ཉིད་སྙིང་རྗེ་ཟུང་འབྲེལ་དགོས་པ་བཀའ་ཕེབས་སོང་བས་སྙིང་རྗེ་ནི་ཁྱི་དང་ཞི་མི་ཚུན་ཆད་ཀྱི་སེམས་ཅན་ཀུན་ལ་དམིགས་པ་ཞིག་ཡིན་པར་བརྟེན། ང་རང་གིས་གང་ཐུབ་ཅི་ཐུབ་ཀྱིས་ཉམས་ལེན་དང་སོ་སོ་ཡར་རྒྱས་གཏང་འདོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་ཞུའི་ཆེད་རྒྱ་གར་དང་ཕྱི་རྒྱལ་ཡུལ་གྲུ་འདྲ་མིན་གྱི་གཞུང་འབྲེལ་དཔོན་རིགས་དང་གྲོས་ཚོགས་ཀྱི་འཐུས་མི་སོགས་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་ཤིང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Hans Gert Pöttering ལགས་ཀྱིས་མཇལ་ཁ་ཞུས་ཤིང། གཞན་ཡང་ཧྥ་རན་སི་གྲོས་ཚོགས་ཀྱི་འཐུས་མི་དང་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་སུའེ་ཏིན་གྲོས་ཚོགས་ཀྱི་འཐུས་མི་ཨོ་སི་ཐྲི་ལི་ཡའི་གྲོས་ཚོགས་ཀྱི་འཐུས་མི། ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཡིས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་ཞིག་དང་མེག་སི་ཁོ་དང་ལི་ཐུའེ་ནི་ཡ་རྒྱལ་ཁབ་བཅས་ཀྱི་གྲོས་ཚོགས་འཐུས་མི་ཡི་ཚོགས་ཁག་དང་མཇལ་འཕྲད་གནང་ཡོད་པ་རེད། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དང་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་ཡང་འབྲེལ་ལམ་བཟང་པོ་དང་དྲང་པོར་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས་གསལ་བོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། ང་ཚོས་བོད་མི་དང་བོད་དོན་ལ་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་ཀྱི་ཡོད་པ་མ་ཟད། ཧྥ་རན་སིས་བོད་དོན་རྒྱབ་སྐྱོར་བྱེད་བཞིན་པའི་སྲིད་བྱུས་དེ་དགོས་ངེས་ཡིན་པ་སོགས་གསལ་སྟོན་བྱ་རྒྱུ་ཧ་ཅང་གལ་ཆེན་ལ་བརྟེན། བོད་མི་ཚོར་ཐུག་འཕྲད་དང་རྒྱབ་སྐྱོར་མཚོན་པར་ཡོང་བ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཅིང། ཕྲུ་གུ་ལོ་ཆུང་ཚོ་ཡུན་རིང་ཕ་མ་དང་ཁ་བྲལ་ཏེ་ཕ་མ་ཐུག་དུས་དགའ་སྣང་ཇི་བཞིན། ང་ཚོར་མི་དཀྱུས་མ་ཟིག་གོང་ས་མཆོག་ལྟ་བུའི་ཆོས་ཀྱི་བྱིན་རླབས་འབར་བ་གི་རླབས་ཆེན་གྱི་སྐྱེས་བུ་ཟིག་དང་མཇལ་སྐབས་བཤད་མི་ཤེས་བ་གི་དགའ་ཚོར་ཆེན་པོ་ཟིག་ཡོང་གི་འདུག་ཅིང། གོང་ས་མཆོག་ནི་བོད་མིའི་དབུ་ཁྲིད་དང་རྒྱ་གར་ནང་གི་ཆོས་ཕྱོགས་ཀྱི་དབུ་ཁྲིད་ཟིག་ཙམ་མིན་པར། འཛམ་གླིང་ཡོངས་སུ་བྱམས་བརྩེ་སྤེལ་ཏེ་གུས་བརྩི་ཐོབ་པ་གི་དབུ་ཁྲིད་རླབས་ཆེན་ཟིག་ཡིན་པས་ང་ཚོ་གྲོས་ཚོགས་འཐུས་མི་གི་ཚོགས་ཆུང་གི་ཚོགས་མི་ཚོར་ཧ་ཅང་གི་སྐལ་བ་བཟང་བོ་ལྡན་སོང་ཞེས་འགྲེལ་བརྗོད་གནང་སོང། གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ན་མཐོ་པོར་ཕེབས་བཞིན་པའི་སྐབས་མ་འོངས་པའི་གོང་ས་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་ཐད་རྒྱ་ནག་གཞུང་གི་ཐེ་བྱུས་མི་འབྱུང་བའི་ཆེད་འཛམ་གླིང་མང་པོའི་ཡུལ་གྲུའི་རྒྱལ་ཁབ་ཀྱི་གཞུང་དང་གྲོས་ཚོགས་ནང་པའི་ཚོགས་སྡེ་འདྲ་མིན་གྱིས་གྲོས་ཆོད་རིམ་པ་བཞག་པ་བྱུང་ཡོད་པ་ལྟར། སྔ་ལོ་ཉི་ཧོང་དང་སུའེ་ཌེན་སོགས་ཡུལ་གྲུ་མང་པོའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་དང་བོད་རྒྱ་གྲོས་མོལ་བསྐྱར་གསོ་དགོས་པ་སོགས་ཀྱི་ཐད་གྲོས་འཆར་བཏོན་ཞིང་གྲོས་ཆོད་བཞག་པ་སོགས་བྱུང་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཀུན་ལ་འདྲ་མཉམ་དང་དམག་འཁྲུག་མི་ཡོང་བ་ཤེས་ཡོན་གོང་མཐོར་སྤེལ་དགོས་པ་དུས་ནས་དུས་སུ་བཀའ་སློབ་སྩལ་གནང་མཛད་ཀྱི་ཡོད་ཅིང། ལྷག་པར་དུ་གཞོན་སྐྱེས་འགོ་ཁྲིད་རྣམས་ལ་བྱམས་བརྩེ་དང་ལྡན་པའི་སྤྱི་ཚོགས་བསྐྲུན་རྒྱུར་བཀའ་སློབ་ཡང་ཡང་གནང་གི་ཡོད་པ་རེད། དཔེར་ན་སྔ་ལོ་ཕྱི་ཟླ་གསུམ་པའི་ནང་ཧར་བར་གཙུག་ལག་སློབ་ཆེན་གྱི་ཚོང་ལས་ཤེས་ཡོན་སྡེ་ཚན་གྱི་ནང་གི། བདེ་སྐྱིད་ཚོད་ལྟའི་ཞིབ་འཇུག་ཁང་གི་ངེས་སྟོན་པ་དང་སློབ་དཔོན་ཆེན་མོ Arthur C Brooks ལགས་ཀྱིས་གཙོས་པའི་གཙུག་ལག་སློབ་ཁང་དེ་ཡི་དགེ་ལས་སློབ་ཕྲུག་བཅས

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་སྤྱི་དང་ཡང་སྒོས་སུ་བོད་མི་རིགས་ཧི་མ་ལ་ཡའི་མང་ཚོགས་ལ་ཆོས་ཕྱོགས་ཀྱི་མཛད་པ་དང་མི་རིགས་སྤྱི་ཡི་བདེ་རྩའི་ཆེད་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པར་ངོས་འཛིན་ཆེ་བསྟོད་ཀྱི་གཟེངས་རྟགས་རྒྱུན་ཆད་མེད་པར་ཕུལ་བཞིན་ཡོད་ཅིང། འདས་ལོར་མཚོན་པ་ཡིན་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤི་ཡའི་ནང་དུ་ནོ་བེལ་ཞི་བདེའི་གཟེངས་རྟགས་དང་ཚད་མཉམ་དུ་བརྩི་སྲོལ་ཡོད་པ། ཧྥི་ལི་པིན་སི་ཀྱི་སྲིད་འཛིན་རེ་མོན་མཱག་སེ་སེ་ཨེ་ཝར་ཞེས་པའི་མཚན་ཐོག་ནས་གཟེངས་རྟགས་ཤིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བོད་ཀྱི་མི་རིགས་སྣེ་ཁྲིད་དེ

འཛམ་གླིང་ལ་དགོས་གལ་ཧ་ཅང་ཆེན་པོ་ཆགས་པའི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ཕྱོགས་མཚུངས་དབྱིན་ཡུལ་དུ་ཡོད་པའི Scheherazade ཐེབས་རྩ་ཚོགས་པ་ཞེས་པ་དེ་ཉིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་དང་ཆོས་ལུགས་མཐུན་སྒྲིལ་བཅས་ཀྱི་རླབས་ཆེན་གྱི་མཛད་རྗེས་ལ་ངོས་འཛིན་ཞུ་ཕྱིར་ཐེབས་རྩའི་འཐུས་མི་དབྱིན་ཡུལ་སྐུ་ཚབ་དོན་ཁང་དུ་བཅར་ནས་གོང་ས་མཆོག་ལ་འབུལ་རྒྱུའི་གཟེངས་རྟགས་དེ་ཕུལ་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འདས་པའི་ལོ་འདིའི་ནང་བརྟན་བཞུགས་རྒྱས་པ་ཁག་དྲུག་འདེགས་འབུལ་ཞུས་ཏེ་སྐུ་ཚེ་ཞབས་པད་མི་འཇིག་ཁམས་སུ་བརྟན་པའི་གསོལ་འདེབས་ཞུས་ཡོད་ཅིང། དེ་ཡང་སྔ་འགྱུར་རྙིང་མའི་ཆོས་བརྒྱུད་འཛིན་པ་ཡོངས་དང་རྡ་ས་རིགས་ལམ་སློབ་གཉེར་མ་ལག་གཉིས། སེར་བྱེས་ཧར་གདོང་ཁང་ཚན་བོད་མིའི་ཚོང་ལས་སྡེབས་ཚོགས། གཙང་སྟོད་ལྷ་ངམ་ཕུན་གསུམ། དབུས་བོད་མིའི་སྒྲིག་འཛུགས་ཞིང་གཤེགས་དམ་པ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ཡི་ཆོས་ཚོགས་ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཐེབས་རྩ་ཁང། ལ་དྭགས་ནང་པ་དང་དགོན་པ་ཚོགས་འདུ་བཅས་ཀྱིས་ཆོ་ག་འདྲ་མིན་གྱི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཤིང། དཔལ་སྔ་འགྱུར་རྙིང་མའི་བརྟན་བཞུགས་སྐབས། དེང་སང་འཛམ་གླིང་ནང་དུ་འགྱུར་བ་ཤུགས་ཆེར་འགྲོ་བཞིན་པ་དང་འབྲེལ་བོད་ཀྱི་བདེན་མཐའ་གསལ་ཞིང་བོད་རྒྱ་ཧོར་གསུམ་ཚང་མར་བསྟན་པའི་ཞབས་འདེགས་བསྒྲུབ་སྙམ་པའི་ཐུགས་ཤུགས་སྐྱེད་བཞིན་ཡོད་ཅེས་བཀའ་སློབ་སྩལ་གནང་མཛད་ཡོད་པ་རེད། ད་གང་ལྟར་བོད་རྒྱལ་སོ་ལྟར་འཛམ་བུ་གླིང་འགྱུར་བ་ནི་ཞེ་པོ་ཞིག་འགྲོ་བསྡད་ཀྱི་འདུག། བྱས་ཙང་ངའི་མི་ཚེ་འདི་ནང་ལོགས་ལ་དཀའ་ངལ་ཆེན་པོ་མྱོང་ཡ་གི་ལེའུ་དེ་རྫོགས་པ་བཟོ་འདྲ་ཞིག་འདུག་ད་དངོས་གནས་དྲང་གནས་ཀྱི་རིམ་པས་རིམ་པས་ཀྱི་འཛམ་བུ་གླིང་མི་མང་གི་གོ་རྟོགས་དེ་ཆེ་རུ་ཕྱིན་ཨེ་ནི་དངོས་ཡོད་གནས་ཚུལ་འདི་ཇེ་གསལ་ཇེ་གསལ་ཕྱིན་པའི་ཁ་ཐུག་ལ་བོད་ཀྱི་བདེན་མཐའ་གོ་གསལ་ཡོང་ཡ་རུ་ཇེ་ཆགས་ཡོང་གི་འདུག་ག། བོད་བདེན་མཐའ་གསལ་ཟེར་ནས་ངས་དེ་རང་བཙན་སྐད་བཤད་ཀྱི་ཡོད་མ་རེད། གང་ལྟར་བོད་ཀྱི་ཆོས་དང་རིག་གཞུང་བདེ་སྐྱིད་འདི་བོད་རང་གིས་བདག་པོ་གཙང་མ་རྒྱག་ཐུབ་ཡ་ཞིག་གི་རང་སྐྱོང་མིང་དོན་མཚུངས་པ་དེ་འདྲ་ཞིག་གི་ཐོག་ནས་ཨ་ནི། རྒྱ་ཧོར་བོད་གསུམ་ཚང་མ་ལོག་རེ་ཡག་ངེས་རེད། བསྟན་པའི་ཞབས་འདེགས་འགྲོ་བསམ་པ་ཞིག་གི་སེམས་ཤུགས་སྐྱེད་ཐུབ་ཀྱི་ཡོད། འདས་པའི་ལོ་དེའི་ནང་བོད་ནང་དུ་གནས་ཚུལ་དོ་སྣང་བྱེད་དགོས་པ་མང་པོ་བྱུང་བའི་ནང་ནས་གལ་ཆེན་འགའ་ཤས་ནི། རྒྱ་ནག་གཞུང་གིས་བོད་ནང་དུ་བོད་ཀྱི་མི་རིགས་རྩ་མེད་བཟོ་གཞི་ཡི་བོད་ཀྱི་སྐད་ཡིག་དང་འབྲེལ་བའི་ཁྲིམས་ཡིག་ལག་བསྟར་བྱས་པ་དང། གཞུང་གི་ཡིག་ཆ་ཁག་ཏུ་བོད་ཀྱི་མིང་འདི་དབྱིན་སྐད་ནང་དུ་ཏྲི་བེད་ཞེས་པ་ནས་རྒྱ་སྐད་ཀྱི་ཐ་སྙད་ཞི་ཙང་ལ་བསྒྱུར་བ། དེ་བཞིན་བོད་ནང་དུ་གཏན་འཇགས་སློབ་གྲྭའི་ནང་བོད་ཕྲུག་ཁྲི་ཚོ་མང་པོ་བཙན་ཤེད་ཀྱིས་བཅུག་པའི་གནས་ཚུལ་འདིར་རྒྱལ་ཚོགས་དང་ཨ་མི་རི་ཀའི་གཞུང་གིས་གཙོས་པའི་རྒྱལ་ཁབ་མང་པོས་དོ་སྣང་བྱས་པ་འདི་ཆགས་ཡོད་པ་རེད། གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་གཞུང་གིས་བོད་ཀྱི་མིང་ཙམ་ཡང་མེད་པར་བཟོ་ཐབས་བྱེད་ཀྱི་ཡོད་པའི་ཐབས་ཇུས་གསར་པ་ཞིག་ལག་བསྟར་བྱས་པར་ངོས་འཛིན་གནང་བཞིན་ཡོད་པ་རེད། ད་དབྱིན་ཇིའི་ནང་ནས Tibet ཟེར་བོད་ཟེར་ཡ་དེ་བོད་ཡོངས་སུ་རྫོགས་པ་བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་གི་བོད་ས་ཆ་དེ་ལ་ནི་བོད་ཟེར་ཡ་ད Tibet ཟེར་ཡ་མིང་དེ་ཡོད་པ་རེད་དེ་འདྲ་ཞིག་ལ་ད་རྒྱ་ནག་གི་ཞི་ཙང་ཟེར་དེ་སྒང་ལ་ཨ་ནི་ད་རྒྱ་ནག་གི་ངོས་འཛིན་བྱེད་ཡ་གི་བོད་རང་སྐྱོང་ལྗོངས་གཅིག་པུ་མ་གཏོགས་གོ་གི་ཡོད་མ་རེད་ད་དེ་དམིགས་ཡུལ་དེ་གཙོ་བོ་རེད།

དེ་མིན་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཆེས་སྡུག་པོ་ཡོད་པ་འགྲོ་བ་མིའི་ཐོབ་ཐང་ཐད་ལྟ་ཞིབ་བྱེད་མཁན་གྱི་ཚོགས་སྡེ་ཁག་དང་ཉམས་ཞིབ་སྡེ་ཁག་གིས་སྙན་ཐོ་བཏོན་པའི་ཁག་ནང་གསལ་འདོན་གནང་ཡོད་ཅིང། བོད་མིའི་ཐོག་ལྟ་སྲུང་ནན་པོ་བྱས་ཏེ་བོད་མི་གང་བྱུང་འཛིན་བཟུང་བྱས་པ། རྒྱལ་མཚམས་བརྒལ་བའི་དྲག་གནོན་བྱས་པའི་གནས་ཚུལ་བཅས་བྱུང་ཡོད།

དཔེར་ན་ལྷ་སར་བོད་ཀྱི་ལོ་གསར་སྐབས་དང་དགའ་ལྡན་ལྔ་མཆོད་ལྷ་བབ་དུས་ཆེན་སོགས་ལ་བོད་མི་ཚོ་མཆོད་མཇལ་འགྲོ་བའི་སྐབས། ལྟ་བཤེར་དང་ཐོ་འགོད་དམ་བསྒྲགས་བྱས་ཡོད་ཅིང། རྒྱ་ནག་གཞུང་གི་ལས་བྱེད་དང་དེ་དག་གི་ནང་མི་ཚོར་མཆོད་མཇལ་ལ་བསྐྱོད་མི་ཆོག་པའི་དམ་བསྒྲགས་བྱས་འདུག། ཡང་རྒྱ་ནག་གཞུང་གི་ལས་བྱེད་གསར་པར་འཛུལ་ཞུགས་བྱེད་མཁན་ཚོར་གོང་ས་མཆོག་དང་ཁ་བྲལ་ལ་ངོ་རྒོལ་དགོས་པ་ཆ་རྐྱེན་གཙོ་བོར་བཏོན་པའི་གནས་ཚུལ་ཐེངས་མང་བྱུང་ཡོད་པ་རེད། དཔེར་ན་མགོ་ལོག་བ་ཡན་དགོན་པའི་དགེ་འདུན་པ་ཚོར་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ལ་ཁས་ལེན་དགོས་པའི་ས་ཡིག་བརྒྱབ་བཅུག་པ་དང། ནག་ཆུ་ཤན་རྩ་རྫོང་དང་སོག་རྫོང་གི་དགོན་པ་ཁག་ཏུ་གྲྭ་ཤག་ནང་ཞིབ་བཤེར་དང་ཁ་བྲལ་བར་ངོ་རྒོལ་དགོས་པའི་ས་ཡིག་བརྒྱབ་བཅུག་པ་སོགས་བྱས་པ་བཅས་ལ་བརྟེན་ནས་རྒྱལ་སྤྱིའི་ནང་རྒྱ་ནག་འདི་བཞིན་ཆོས་དད་རང་དབང་ཐད་རྡོག་རོལ་ཚབས་ཆེན་བྱེད་མཁན་གྱི་ཁོངས་སུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ལོ་འཁོར་སྙན་ཐོ་བཏོན་པའི་ནང་མིང་འདོན་བྱས་ཡོད་པ་རེད། གཞིས་ཀ་རྩེ་གྲོང་ཁྱེར་དུ་གྲོང་གསེབ་དར་རྒྱས་ཞེས་པའི་ལས་འཆར་འོག་ས་མིག་ལྔ་བརྒྱ་ལྔ་བཅུ་ང་བཞི་ལ་གཞུང་གི་ལས་ཀའི་ས་མིག་ཡོད་པའི་བརྡ་ཐོ་བཏང་ཡོད་པ་དང། རྒྱ་ནག་གཞུང་གིས་ཏཱ་ལའི་ཁ་བྲལ་ལ་རྒྱབ་སྐྱོར་བྱེད་མཁན་དང་མགོ་གཉིས་མ། གཞུང་གི་ལས་ཀ་ལ་ཐོ་འགོད་བྱེད་མི་ཆོག་ཟེར་བརྡ་ཁྱབ་བཏང་པའི་གནས་ཚུལ་བྱུང་བྱུང་ཡོད་པ་རེད། འདས་ལོའི་ནང་དུ་བོད་མདོ་སྨད་ཀྱི་ས་ཁུལ་དུ་དུས་འཁོར་དབང་ཆེན་ཁག་གཅིག་གནང་ཞིང་ཕྱི་ཟླ་བདུན་པའི་ནང་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་མགོ་མང་གྲོང་ཚོ་དཀྱིལ་འཁོར་ཐང་དུ་སྐྱབས་རྗེ་བླ་མ་ཨ་ཏི་སྐལ་བཟང་བཀྲ་ཤིས་རྒྱ་མཚོ་མཆོག་གིས་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བསྩལ་རྒྱུར་རྒྱ་ནག་གཞུང་གིས་བཀག་འགོག་བྱས་པ་མ་ཟད། ས་གནས་ཡུལ་མི་ཚོའི་དྲ་ལམ་ཁག་ཏུ་དུས་འཁོར་དབང་ཆེན་དང་འབྲེལ་བའི་གནས་ཚུལ་ཁག་བརྒྱུད་སྤེལ་བྱས་ཡོད་པ་ཁག་ནག་བསུབ་གཏོང་བ་དང། སྤྱི་ཚོགས་དྲ་ལམ་ཁག་ཏུ་ཞིབ་བཤེར་བྱས་པ་སོགས་གནས་ཚུལ་བྱུང་ཡོད་པ་རེད། ཡང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་རྗེ་བླ་མ་གུང་ཐང་རིན་པོ་ཆེ་སྐུ་འཕྲེང་བདུན་པ་མཆོག་གིས་སྤྱི་ཟླ་དགུ་པའི་ནང་མདོ་ལྷོ་མཛོད་དགེའི་རྩྭ་ཐང་བྱིའུ་སྙིང་ཐང་དུ་དུས་འཁོར་དབང་ཆེན་ཐེངས་དང་པོ་གནང་བ་འདི་ནི་གྲགས་ཆེར་གྱུར་ཡོད་ཀྱང་རྒྱ་ནག་གི་འབྲེལ་ཡོད་ཚན་པས་གློ་བུར་དུ་བརྡ་ཁྱབ་སྤེལ་ནས་ས་ཁུལ་གཞན་གྱི་སེར་སྐྱ་མང་ཚོགས་ཡོང་རྒྱུར་བཀག་སྡོམ་བྱས་ཡོད་པ་རེད། བོད་ནང་དུ་རྒྱལ་སྤྱིའི་གསར་འགོད་པར་འགྲོ་སྐྱོད་བྱེད་རྒྱུར་ཧ་ཅང་གི་དམ་དྲག་བྱེད་ཀྱི་ཡོད་ཅིང། རེ་འགའ་འགྲོ་བཅུག་ཡོད་ཀྱང་དེ་དག་རྒྱ་ནག་གཞུང་གིས་འགོ་ཁྲིད་བྱས་པའི་གསར་འགོད་པའི་ལྟ་སྐོར་ལས་རིམ་ཁོངས་སུ་མ་གཏོགས་ཐར་གྱི་མེད་པ་རེད། དེའི་ཁོངས་ནས་སི་པེན་སྐད་ཡིག་གི་གསར་ཁང་ཆེ་ཤོས། EFE། གསར་འགོད་པ། ཇེ་སི་སན་ཐེན་ནོ་ཞུ་བ། ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་དང་མཉམ་དུ་རྒྱ་ནག་གཞུང་གི་གོ་སྒྲིག་འོག་བོད་དུ་བསྐྱོད་དེ་ལྷ་ས་ནས་གནས་ཚུལ་ཞིག་སྤེལ་བའི་ནང། བོད་མི་རིགས་ཀྱི་མི་རབས་གསར་པ་བོད་ཕྲུག་འདི་དག་རྒྱ་ཡི་རིག་གཞུང་ནང་དུ་ཐིམ་ཚར་འདུག་ཅེས་སྡོམ་ཚིག་བརྒྱབ་འདུག། འདས་ལོ་གཅིག་གི་གནས་ཚུལ་གལ་ཆེ་ཤོས་གཞན་ཞིག་ནི་བོད་ནང་རྒྱ་ནག་གཞུང་གིས་བཙན་དབང་ཐོག་ནས་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭའི་ནང་གཏོང་བཅུག་པ་དེ་ཡིན་ཞིང། སློབ་གྲྭ་དེ་དག་ནང་ཕྱག་ལས་གནང་མཁན་བོད་མི་དགེ་རྒན་ཁག་ཅིག་གིས་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་དང་རིག་གཞུང་གི་གོམས་འདྲིས་སྐྱོ་རུ་འགྲོ་བཞིན་ཡོད་པ་དང་མི་རིགས་ཀྱི་ངོ་བོ་རྩ་བརླག་འགྲོ་ཉེན་ཡིན་པ་འགྲེལ་བརྗོད་གནང་མཁན་བྱུང་ཡོད། དེ་ཡི་ཐད་ཨ་རིས་སྙན་ཐོ་བཏོན་པ་དང་ཡུ་རོབ་གྲོས་ཚོགས་ཀྱིས་གྲོས་ཆོད་བཞག་པ། རྒྱལ་ཚོགས་ཀྱི་དམིགས་བསལ་རྟོག་ཞིབ་སྐུ་ཚབ་གསུམ་གྱིས་ཡོངས་ཁྱབ་གསལ་བསྒྲགས་སྤེལ་ཏེ་གཏན་འཇགས་སློབ་གྲྭ་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཐ་སྙད་བའི་ཆ་ལ་རྒྱ་ནག་གཞུང་གི་སྲིད་བྱུས་འདི་རྦད་ཁོ་ར་ད་ག་ལེར་ང་ཚོའི་ཀྱི་རྩ་བ་ལ་མར་འཛུལ་བྱས་ད། བོད་པའི་གི་སློབ་གྲྭ་ཁག་གི་གཞི་རྩ་ཕྲུ་གུ་ཆུང་ཆུང་དུ་འདི་ད་བྱིས་པ Kindergarten ལ་གི་ད་ཁོ་རང་ཚོ་ནས་ཡར་མགོ་བཙུགས་བྱས་ད་རྡོག་རྡོག་ད་ག་ན་ག་ལ་བ་རེད་བོད་པའི་གི་ད་མི་རིགས་ཀི་རྩ་མེད་བཟོ་ཡ་གི་སྲིད་བྱུས་འདི་ཁོ་ཚོས་གི་ད་དངོས་གནས་གི་ད་ལག་བསྟར་ཤུགས་ཆེན་པོ་ཅིག་བྱེད་པ་ཡག་མཐོང་གི་འདུག། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་མང་པོའི་ནང་སྒེར་གཉེར་སློབ་གྲྭ་མང་དག་ཅིག་སྲིད་གཞུང་གི་ཤེས་ཡོན་སྲིད་བྱུས་འོག་ཏུ་འགྲོ་དགོས་པའི་བཀོད་ཁྱབ་ལ་བསྙད་དེ་སྒོ་རྒྱག་བཅུག་ཡོད་པ་མ་ཟད། ལོ་གཉིས་གོང་ལ་སྒོ་བརྒྱབ་ཟིན་པའི་མགོ་ལོག་དར་ལག་རྫོང་ཁོངས་ཀྱི་སེང་འབྲུག་སྟག་རྩེའི་སློབ་གྲྭའི་ཐོག་མར་འཛུགས་མཁན། མཁན་པོ་འཇིགས་མེད་ཀུན་དགའ་རྒྱལ་མཚན་དང་སློབ་གྲྭའི་དགེ་རྒན་ཚོའི་འགྲོ་འདུག་སྤྱོད་གསུམ་ལ་མུ་མཐུད་ནས་དམ་དྲག་བྱེད་བཞིན་པའི་གནས་ཚུལ་འབྱོར་ཡོད། མཚོ་སྔོན་ཞིང་ཆེན་རྨ་ལྷོ་བོད་རིགས་རང་སྐྱོང་ཁུལ་གྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོར་གཏན་འབེབས་བྱས་པའི་རྨ་ལྷོ་ཁུལ་བོད་སྐད་ཡིག་བྱ་བའི་སྲོལ་ཡིག་ཟེར་བར་འགྱུར་བ་བཏང་སྟེ་དེ་སྔ་སྲོལ་ཡིག་རྙིང་པའི་ནང་དུ་གྲངས་ཉུང་མི་རིགས་ས་ཁུལ་དུ་མི་རིགས་ཀྱི་སྐད་ཡིག་གཙོ་བོར་དགོས་པའི་བརྗོད་དོན་ཁག་མེད་པ་བཟོས་ཏེ་ཚབ་ཏུ་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་དར་སྤེལ་དགོས་པ་བཟོས་ཏེ་སྔ་ལོ་སྤྱི་ཟླ་དགུ་བའི་ཚེས་གཅིག་ནས་བཟུང་ལག་བསྟར་བྱེད་བཞིན་ཡོད་པ་རེད། ཡང་བོད་ཀྱི་སྐད་ཡིག་ལས་འགུལ་བ་རྒྱ་ནག་གི་བཙོན་ཁང་ནང་ལོ་བཞི་ཡི་བཙོན་འཇུག་མྱངས་པ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་མགོ་ལོག་དར་ལག་རྫོང་དུ་སོང་ནས་བོད་ཀྱི་སྐད་ཡིག་སྲུང་སྐྱོབ་དགོས་གལ་ཐད་གོ་རྟོགས་སྤེལ་ཐབས་བྱས་པར་རྒྱ་ནག་གཞུང་གིས་ཁོང་ལ་སུན་གཙེར་བཟོས་པ་དང་བརྙས་བཅོས་བྱས་པ། རྗེས་འདེད་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་ལ། ཕྱི་ཟླ་བཅུ་པའི་ནང་བཀྲ་ཤིས་དབང་ཕྱུག་ལགས་ཀྱིས། སྐྱེ་རྒུ་མདོའི་ཡུལ་ཤུལ་ས་ཁུལ་དུ་རླངས་འཁོར་འཁྲུ་སའི་ཚོང་ཁང་ཞིག་སྒོ་ཕྱེས་པར། ཉེན་རྟོག་པས་དེབ་སྐྱེལ་གྱི་ཐོ་འགོད་ལས་དོན་གཉེར་མི་འདུག་ཟེར་ནས་སུན་གཙེར་དང་དོ་དམ་བཀག་བསྐྱིལ། རྡུང་རྡེག་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཉེན་རྟོག་པ་གིས་དངོས་ཤུགས་བརྒྱུད་གསུམ་ནས་དེ་འདྲའི་གི་ཁོ་རང་ལ་ཡང་འཇིགས་སྐུལ་བྱས་ཡ་དང། ཁོ་རང་གིས་ཁྲིམས་འགལ་གྱི་ལས་ཀ་གང་ཡང་བྱས་མེད་པའི་གནས་ལས་མུ་མཐུད་ནས་དེ་འདྲའི་གི་ཅིག་བརྙས་བཅོས་བཏང་བསྡད་ཡ་དེ། རྒྱ་ནག་ཁོ་རང་ཚོ་གི་རྩ་ཁྲིམས་ཀྱི་སྒང་ནས་བྱས་ན་ཧ་ཅང་གི་ཁྲིམས་འགལ་གྱི་ཉེས་ཚབས་ཆེན་པོ་ཅིག་ཆགས་བསྡད་པ་རེད། བོད་ནང་རྒྱ་ནག་གཞུང་གིས་ལྟ་སྤྱོད་མི་མཐུན་པའི་མི་སྣར་དམིགས་འབེན་དུ་བཅུག་ནས་དོགས་གཞིའི་གནས་ཚུལ་ཕྲན་བུ་བྱུང་མཚམས་འཛིན་བཟུང་གིས་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་མཁན་བརྗོད་དེ། ལོ་མང་རིང་བཙོན་འཇུག་གི་ཉེས་ཆད་སྐྱེལ་གྱི་ཡོད་ཅིང་སྔ་ལོར་མཚོན་ན་མདོ་སྨད་རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ཀྱི་ཁ་པར་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བར་བརྗོད་དེ་འཛིན་བཟུང་གིས་ཟླ་བ་གཉིས་ལྷག་རིང་བཀག་ཉར་རྗེས་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད། དེ་བཞིན་མཚོ་སྔོན་ཞིང་ཆེན་ཁོངས་ཀྱི་མགོ་ལོག་དར་ལག་རྫོང་གི་བོད་མི་མགོན་རྣམ་དང་མགོན་ཚེ་འཇིགས་མེད་བསྟན་འཛིན་དཔལ་ལྡན། བློ་ཆོས་རྣམ་རྒྱལ་ནོར་གནས། སྐལ་བཟང་བཅས་མི་བརྒྱད་པོ་དར་ལག་རྫོང་ཉེན་རྟོག་པས་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། སྤྱིར་བོད་ནང་དུ་དམ་དྲག་དང་གནས་ཚུལ་འགྲོ་རྒྱུགས་ལ་བཀག་འགོག་བྱེད་པའི་རྐྱེན་གྱིས་བོད་མི་ཆབ་སྲིད་བཙོན་པ་ག་ཚོད་ཡོད་མེད་གསལ་ཁ་མེད་པ་རེད།

ཚེ་བཙོན་གྱི་ཉེས་ཆད་ཕོག་པའི་བོད་རིགས་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་ལོ་གཅིག་ནང་རྒྱ་ནག་གཞུང་གི་ལས་ཁུངས་དང་ཁྲིམས་ཁང་གི་སྒོ་ཁ་བཅས་སུ་ཞུ་གཏུག་དང་འབོད་སྐུལ་གྱི་ལས་འགུལ་ཐེངས་བཅུ་གཅིག་ཙམ་སྤེལ་ཡོད་ཅིང། པར་ལེན་བྱ་རྒྱུར་བཀག་འགོག་དང་ཉེན་བརྡ་བཏང་བ། བཙན་ཁྲིད་ཀྱིས་དྲི་རྩད་ཉེས་རྡུང་བཏང་བའི་གནས་ཚུལ་རིགས་བསྟུད་མར་བྱུང་ཡོད་ཀྱང་ཁོ་མོས་ཡིད་ཐང་མི་ཆད་པར་མུ་མཐུད་ཞུ་འབོད་ཀྱིས་རྡོ་རྗེ་བཀྲ་ཤིས་ལགས་སུ་ཁྲིམས་གཏུག་བསྐྱར་ཞུའི་གོ་སྐབས་སྤྲོད་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད།

ཁྱོད་ཞག་ཚ་དང་ཁྲིམས་འགལ་གྱི་བྱ་བར་གཟིགས་ད་ལོའི་ཞག་ལྟ་ང་ཕེབས་དྲུག་ཕྱི་གི་མཁར་གཙང་བཙོན་ཁང་སྒོ་ཁ་གི་ཡར་འགྲིམ་མར་འགྲིམ་ཡིན་ནོ། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་ཞུ་སྐུལ་བྱ་ཡུལ་ལྷ་ས་མི་དམངས་ཁྲིམས་ཁང་མདུན་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་དོ་དམ་བྱས་ཤིང་ཉིན་ཤས་རིང་བཀག་ཉར་གྱིས་སློབ་གསོ་བཏང་ནས་གློད་གྲོལ་བཏང་ཡོད་པ་རེད།

དེ་བཞིན་ཡང་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ལོ་འཁོར་གསར་འགོད་རང་དབང་གི་གནས་སྟངས་གསལ་བཤད་བྱེད་པའི་རྒྱལ་ཁབ་ཀྱི་ཐོ་གཞུང་བཏོན་པའི་ནང་ལ། རྒྱལ་ཁབ་བརྒྱ་དང་བརྒྱད་ཅུའི་ཁོངས་ནས་རྒྱ་ནག་འདི་བཞིན་གནས་སྟངས་སྐྱོ་ཤོས་ཨང་གཉིས་པར་མིང་འདོན་བྱས་འདུག། བོད་ནང་དུ་མཚོན་ན་བོད་མི་ཚོས་ཕྱི་ལ་གནས་ཚུལ་ཤོད་མི་ཆོག་པ་དང་ཁ་པར་སོགས་ལ་སྔོག་བཤེར་དང་དོགས་ཡོད་མི་སྣའི་སྡོད་གནས་སུ་ཞིབ་བཤེར་བྱས་པའི་རིགས་མང་པོ་བྱུང་ཡོད་པ་རེད། དཔེར་ན་རྒྱ་ནག་གཞུང་གིས་སྟོན་པའི་སྐུ་བརྙན་ཆེན་པོ་གཏོར་ཡུལ་བྲག་མགོ་དགོན་གྲོང་གི་མང་ཚོགས་ནས་ཕྱི་ལ་འབྲེལ་བ་བྱེད་མི་ཆོག་པ་དང་དངུལ་སྐུར་མི་ཆོག་པའི་དམ་དྲག་བྱས་ཡོད་ཅིང། ལྷ་ས་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་བོད་མི་གཉིས་ལ་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་དོགས་གཞིའི་འོག་འབོད་འགུག་གིས་དྲི་རྩད་བྱས་པ་བྱུང་ཞིང། ཕྱི་ཟླ་གསུམ་པའི་ནང་གཞིས་ཀ་རྩེ་ནས་ཡིན་པའི་དབྱངས་མཚོ་ལགས་རྒྱ་ནག་གཞུང་གི་ས་གནས་ཉེན་རྟོག་པས་ཁོ་མོའི་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་ཀྱིས། རྣམ་གླིང་རྫོང་རྒྱ་མཚོ་ཡུལ་ཚོའི་ས་གནས་ཉེན་རྟོག་ཁང་དུ་བཀག་ཉར་བྱས་ཡོད་པ་རེད། ཕྱི་ལོ་གསར་པར་འཚམས་འདྲི་ཞུ། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན།